ཉིད་དུའང་ཡོད་པར་བརྟགས་ནས། དེས་ནི་ངོ་བོ་ཉིད་ཀྱིས་གྲུབ་པའི་ཆ་ལ་སྣང་ཡང་མི་བདེན་པའི་གི་བཤད་ཀྱི་ཡོད་མ་རེད། ངོ་བོ་ཉིད་ཀྱིས་གྲུབ་པ་ཞིག་སྣང་གི་ཡོད་རེད་སྣང་བ་ལྟ་བུ་དོན་ལ་གནས་པ་ཞིག་བཤད་ཀྱི་ཡོད་རེད་མ་གཏོགས་དེ་སྣང་གནས་མི་མཐུན་པའི་སྒྱུ་མ་ལྟ་བུ་བཤད་ཀྱི་ཡོད་མ་རེད། སྒྱུ་མ་ལྟ་བུ་མིན་པས་འདིར་དབུ་མ་པའི་ལུགས་ཀྱིས་སྣང་ཡང་མི་བདེན་པ་ཞིག་བཤད་ནས་ང་རང་ཚོ་ལ་ངོ་བོ་ཉིད་ཀྱིས་ཡོད་པ་ལྟ་བུ་སྣང་གི་ཡོད་རེད་དེ་ངོ་བོ་ཉིད་ཀྱིས་གྲུབ་པས་སྟོང་པ་རེད་ཟེར་ནས་སྣང་གནས་མི་མཐུན་པའི་སྒྱུ་མ་ལྟ་བུ་ཞིག་འདིའི་སྒང་ལ་སྦྱར་ཡོང་གི་ཡོད་རེད་དེ་འདྲ་སོང་བ་ཡིན་དུས། དབུ་མ་པའི་ངོས་ནས། གཟུགས་སོགས་ཀྱི་ཕན་གནོད་བྱེད་མཁན་གྱི་ཕན་དང་གནོད་པ་བྱེད་མཁན་གྱི་ཆོས་འདི་ཡིད་ཀྱིས་མངོན་སུམ་དུ་ཡོད་བསྡད་པ་བྱས་ནས་ཁས་བླངས་ཀྱི་ཡོད་པ་རེད་དེ་ཡིན་ནའི་དེ་རྣམས་ངོ་བོ་ཉིད་ཀྱིས་གྲུབ་པ་ལྟ་བུར་སྣང་གི་ཡོད་རེད་དེ་དེ་སྣང་བའི་ཆ་ནས་ཨེ་ནི། ག་རེ་ཟེར་ཕ་གིའི་དོན་ལ་ཡང་དེ་ནང་བཞིན་གྲུབ་བསྡད་པ་ཞིག་མེད་པ་བྱས་ནས་ཨེ་ནི། སྣང་ཡང་བདེན་པས་སྟོང་པ་ཨེ་ནི་སྒྱུ་མ་ལྟ་བུ་ལ་བཤད་ཀྱི་ཡོད་རེད་དངོས་སྨྲ་བས་དེ་བདེན་པ་ལ་བཤད་བསྡད་ཀྱི་ཡོད་རེད་འོ་དེ་མི་མཐུན་པ་ཡོད་པ་ཡིན་དུས་ཙང་དེ་ཡི་ཐོག་ནས་རྩོད་ཡོང་གི་ཡོད་རེད་བྱས་པ། རྣལ་འབྱོར་པ་དང་འཇིག་རྟེན་རྩོད། གཟུགས་སོགས་མངོན་སུམ་མངོན་སུམ་ཉིད་ཀྱང་ནི་གྲགས་པས་ཡིན་གྱི་ཚད་མས་མིན། ཨ་ནི། འོ་ན་གཟུགས་སྒྲ་ལ་སོགས་པ་དང། འོ་ན་ཨེ་ནི་གཟུགས་སྒྲ་ལ་སོགས་པ་ང་ཚོས་ཐ་སྙད་ཀྱི་དཔེ། འདི་རྣལ་འབྱོར་པ་དང་འཇིག་རྟེན་གཉིས་ཆར་ལོག་གི་ཀྱི་འདོད་དེ་ཡག་གི། ཨེ་ནི་ཅིག་བཟང་དང་ངན་དང་ཅིག་རིང་དང་ཐུང་ཟེར་དེ་ཡང་ཚང་མ་ལོག་གི་ཨེ་ནི། གཉིས་ཀས་ཁས་བླངས་ཀྱི་ཡོད་རེད་ཨེ་ད་དེ་གང་ནི་རྩོད་དོན་ཁས་མི་བསྡུ་བ།

ཐ་སྙད་པའི་དབང་གིས་ཡོད་པ་རེད་མ་གཏོགས། གྲགས་ཙམ་གྱི་སྒོ་ནས། མ་བརྟགས་གྲགས་པ་གཏི་མུག་ལས་ཡིན་ནོ་གསུང་བ་ནང་བཞིན། དང་ནི། གྲགས་པའི་སྒོ་ནས། གྲགས་པའི་སྒོ་ནས་ཡོད་པ་ཡིན་གྱི། དེ་ལས་གཞན་དུ། ཡུལ་སྟེང་ནས་རང་མཚན་གྱི་ངོ་བོ་ཞིག་ཡོད་ནས། རང་མཚན་གྱི་ངོ་བོ་དེ་སྣང་བ་ལ་ལྟོས་ཏེ་མི་བསླུ་བའི་ཚད་མས་གྲུབ་པ་གཅིག་གི་ཐོག་ནས་ཡོད་པ་བཤད་ཀྱི་ཡོད་མ་རེད། ཁྱོད་རང་ཚད་མ་བ་ཚོས་འདོད་པའི་ཨེ་ནི་ཚད་མའི་རང་ཅིག་ཚད་མའི་ངོ་བོ་ཨེ་ནི་ག་རེ་ཟེར། གསར་དུ་མི་བསླུ་བའི་རིག་པ། གསར་དུ་མི་བསླུ་བའི་རིག་པ་ཟེར་དེ་ཡག་གི། རང་ཅིག་བསླུ་མི་བསླུ་བརྩི་སའི་ཕ་རོལ་པོའི་ཡུལ་སྟེང་ནས་དོན་སྟེང་ནས་རང་ཅིག་བདེན་པའི། བདེན་པའི་མཚན་ཉིད་ཞིག་བཞག་ནས། གང་ལྟར་ཡིན་ནའི་རང་མཚན་སྣང་བ་ལ་ལྟོས་ཏེ་མི་བསླུ་བའི་ཤེས་པའི་སྟེང་ནས་ཚད་མ་བཞག་གི་ཡོད་པ་ཡིན་དུས་ཙང་ནས་དེ་འདྲའི་གི་ཚད་མ་དེ་རང་ལུགས་ཀྱིས་འདོད་ཀྱི་མ་རེད།

དཔལ་ལྡན་ཟླ་བ་གྲགས་པ་ཁོ་རང་གི་འཇུག་པ་རང་འགྲེལ་གྱི་ཐོག་ལ་ཡ་ཨེ་ནི། ལུང་གི་ཚད་མ་དཔེ་ཡི་ཚད་མ་རྗེས་དཔག་ཚད་མ་མངོན་སུམ་ཚད་མ་ཟེར་ནས་ཚད་མའི་རྣམ་གཞག་གསུང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་སྤྱིར་ཚད་མའི་རྣམ་གཞག་ཞིག་གསུང་གི་ཡོད་རེད། རེད་དེ་ཡིན་ནའི། ཐལ་འགྱུར་བ་རང་གིས་དབུ་མ་པ་རང་ཉིད་ཀྱིས་ཚད་མའི་རྣམ་གཞག་གསུངས་བཞག་པའི་ཚད་མ་དེ་ཚད་མ་པ་ཚོས་དང་ཞིག་དངོས་སྨྲ་བས་ད་ཚད་མ་པ་ཚོས་འདོད་བསྡད་པའི་ཚད་མ་དེ་ནང་བཞིན་ཁས་བླངས་ཡོད་མ་རེད།

འདི་སོང་བ་ཡིན་དུས། ཨོ། ཨེ་ནི་ཁྱད་པར་ཅིག་ཐོན་ཡོང་གི་འདུག་བ། དེ་ནི་མི་གཙང་ལ་སོགས་ལ་གཙང་སོགས་གྲགས་པ་བཞིན་དུ་བརྫུན་ཡོང་སྲིད། ཅི་ནི་འཇིག་རྟེན་ན་གྲགས་པའི་སྒོ་ནས་བཞག་བྱས་པ་ཞིག་རེད་དཔེར་ན། ལུས་འདི་མི་གཙང་བ་རེད་དེ། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ལ་དཔེར་ན་ད་རེས་པའི།

ད་འཇིག་རྟེན་ཡོངས་གྲགས་ཀྱི་གཙང་སྦྲ་འཕྲོད་བསྟེན་གྱི་ངང་ནས་ལུས་གཙང་མ་བྱས་དུག་སློག་གཙང་མ་གོན། ཁྲུས་བྱས་གཙང་མ་བྱས་ཟེར་དུས་གཙང་མ་བཅུ་བསམ་གྲགས་ཞུ་བ་འདི་འདྲའི་གི་གཙང་མ་དེ། ཁོ་རང་ངོ་ཐོག་ཅིག། པེ། ངོ། པེ་ག་སུ་རེད། པེ་སྡིག་མ་རུ་པོ་ཁོ་རང་གནས་པའི་གཙང་མ་ཡིན་པའི་སྐད་ཆ་མ་རེད་པ། ཁོ་རང་ད་གྲགས་ཚོད་ཀྱི་ང་རང་ཚོ་བཙོག་པ་ཡོད་ཏེ་ངེད་རུ་ཁྲུས་མ་བྱས་པའི་བཙོག་པ་རུ་ཅིག་གི་འདི་འདྲའི་ཅིག་གི་ངོ་ལ་ལྟོས་ནས་ད་ང་རང་ཚོ་གཙང་སྦྲ་འཕྲོད་བསྟེན་ཟེར་ལབ་དེ་ཡག་གི་གཙང་མ་ཅིག་ཁོ་བཞག་ཐུབ་ཀྱི་མ་རེད། འོ་ད་དེ་གྲགས་པའི་སྒོ་ནས་རེད་མ་གཏོགས་དོན་དམ་པའི་གཙང་མ་ཞིག་ཡིན་པའི་སྐད་ཆ་མ་རེད་བ་སོགས་དེ་ནང་བཞིན་བྱས་ནི། མི་གཙང་བའི་ལུས་ལ་སོགས་པ་ལ་ཨེ་ནི་འཇིག་རྟེན་ལ་ཡ་ད་ཆེ་གཙང་སྦྲ་འཕྲོད་བསྟེན་འདི་འདྲའི་རུ་གཞི་གི་ཐོག་ནས་པའི་གཙང་གཙང་སོགས་གྲགས་པ། གཙང་སོགས་ལ་གྲགས་ཀྱི་ཡོད་རེད་གྲགས་པ་དེ་དོན་མཐར་ཐུག་ལ་གནས་པ་ཅིག་མ་རེད། རེད་དེ་ཡིན་ནི་ག་སོགས་རེད་ཕི་གེ། ང་རང་ཚོ་གྲགས་ཚོད་ཀྱི་ཐོག་ནས་ཨེ་ནི། སྣང་གནས་མི་མཐུན་པའི་རྫུན་པ་ཅིག་ཡོང་གི་འདུག་གཙང་སོགས་གྲགས་པ་བཞིན་དུ་རྫུན། འོ་ན་ཅོག། སྟོན་པ་བཅོམ་ལྡན་འདས་ཀྱིས་ནི། འདུས་བྱས་ཐམས་ཅད་མི་རྟག་པ་རེད་ཟག་བཅས་ཐམས་ཅད་སྡུག་བསྔལ་བ་རེད་ཆོས་ཐམས་ཅད་སྟོང་ཞིང་བདག་མེད་པར་གསུངས་ཡག་དེ་ཚོའི་གྲས་དེ་ནི་བདེན་པའི་དོན་ཅན་ཡིན་དེ་ཉིད་ཡིན། རྟག་ཅིག་དེ་ཁོ་ན་ཉིད་ཡིན་གསུངས་ཡ་ནི་འདུག་གཱ། ཨེ་འདི་ཚོའི་ནི་མཐར་ཐུག་གི་གནས་ལུགས་མ་རེད་པས་སེམས་ན། དེ། འཇིག་རྟེན་གཞུག་པའི་དོན་དུ། འཇིག་རྟེན་དང་ཨེ་ནི། གང་དག་ཡིན་ཡིན་པའི་སྐྱེ་བོ་རྣམས། ཨེ་ནི་མཐར་ཐུག་གི་གནས་ལུགས་སྟོང་པ་ཉིད་ཀྱི་དོན་ལ་ཡང་ཨེ་ནི་བློ་དྲང་ཡག་གི་དོན་དག་ལ།

ག་ཡི་གནས་པའི་དོན་དམ་པའི་བདེན་པ་སྟེ། དེ་ཉིད་དུ་བཞག་ཆོག་གི་རེད་དེ་ཁོ་ན་ཉིད་དུ་བཞག་ཆོག་གི་རེད་ས་རེད་ཡིན་མིན་ལ་ཡིན་ན། འཇིག་རྟེན་ལ་ལྟོས་དེ་ཉིད་མཐོང་བར་བཤད་ཆོག་གི་རེད། གཞན་དུ་ན། གཞན་དུ་བུད་མེད་མི་གཙང་བར་ངེས་རྟོག་འཇིག་རྟེན་གྱིས་གནོད་འགྱུར། དེ་ལས་གཞན་དུ། འཇིག་རྟེན་ན་གྲགས་ཚད་ཀྱིས་གནོད་པ་ཡིན་ན། ཨེ་ནི། འདི་འདྲ་ཅིག། བུ་ཕོ་མོ་ཅིག་ལུས་མི་གཙང་བར།

སྒྱུ་འདྲའི་རྒྱལ་ལས་བསོད་ནམས་ནི་ཇི་ལྟར་དངོས་ཡོད་ལ་ཇི་བཞིན། འོ་ན་ཨེ་ནི་དངོས་སྨྲ་བ་དང་དབུ་མ་པ་གཉིས་ཀྱི་བར་ལ་ཡང་བའི་ཆོས་རྣམས་ནི་ངོ་བོ་ཉིད་ཀྱིས་གྲུབ་མ་གྲུབ་པའི་རྩོད་པ་ཡོད་པ་ཞེས་དུག་གསུམ་ཡིན་པ་ཡིན་དུས་བདེན་པ་གྲུབ་མ་གྲུབ་རྩོད་ནི་ཡོང་གི་ཡོད་པ་ཡིན་དུས། རོལ་དང་ཨེ་ནི་གར་ས་རེད། བསོད་ནམས་བསགས་པ་ནི་ཡོང་གི་རེད་པས། བསོད་ནམས་བསགས་ཡ་ཡོང་གི་རེད་པས། སྡིག་པ་དང་སྒྲིབ་པ་དང་སྡིག་པ་སྦྱང་ཡ་དང་བསོད་ནམས་སྤེལ་ཡ་ཞེས་བྱ་བ་ཡོང་གི་རེད་པས་ཟེར་བ་ནི་དེ་ཡོང་གི་རེད། སྒྱུ་མ་ལྟ་བུའི། དང་སྒྱུ་མ་དང་འདྲའོ། སྒྱུ་མ་ལྟ་བུ། མདོར་ན་བའི་སྣང་གནས་མི་མཐུན་པ། བདེན་སྟོང་སྒྱུ་མ་ལྟ་བུའི། རྒྱལ་བ་ལ་མཆོད་པ་ལས། བསོད་ནམས་འབྱུང་གི་རེད། བསོད་ནམས་འབྱུང་བ་ནི་དབུ་མ་པས་ཁས་བླངས་གི་རེད། སྒྱུ་མ་ལྟ་བུའི་རྒྱལ་བ་ལ་དམིགས་ནས་སྒྱུ་མ་ལྟ་བུའི་ཕྱག་དང་མཆོད་པས་ཕྱག་དང་མཆོད་པས་དེ་དག་སྒྱུ་མ་ལྟ་བུའི་བསོད་ནམས་བསགས་ཏེ་དེ་ལ་བརྟེན་ནས་སྒྱུ་མ་ལྟ་བུའི་འབྲས་བུ་བཟང་པོ་ཡོང་བ་འདི། དབུ་མ་པས་འདོད་ཀྱི་རེད། ཁྱོད་རང། ཨེ་ནི། དངོས་སྨྲ་བ་ཁྱོད་རང་གིས། དེ་དག་ཨེ་ནི། བདེན་པའི། རབ་ཨེ་ན་བདེན་པའི་སངས་རྒྱས་ལ།

རྫུན་པ་རེད་རྫུན་པ་ཡིན་ན་ཡང་རྐྱེན་ཚོགས་པ་ལ་ལྟོས་ནས་སྐྱེ་འགག་དེ་ཡོང་གི་རེད་དཔེར་ན་སྒྱུ་མ་རང་གི་དཔེར་ན་སྒྱུ་མའི་ག་ས་དཔེར་ན་རྡེའུ་ཤིང་བུ་རྟ་གླང་ལ་དཔེར་ན་སྤྲུལ་བྱས་པའི་སྒྱུ་མའི་དཔེར་ན་རྟ་གླང་ལྟ་བུ་ཆ་བཞག་ན་ཡང་ཁོ་རེ་མཐུན་པའི་རྐྱེན་ཚོགས་ཡོང་དུས་སྐྱེ་ཡོང་གི་ཡོད་རེད་སྣང་ཡོང་གི་ཡོད་རེད་མཐུན་པའི་རྐྱེན་འགག་འགྲོ་ཙང་ནས་སྒྱུ་མའི་སྣང་བ་དེ་འགག་འགྲོ་གི་རེད་དེ་སྲིད་སྒྱུ་མའང་འབྱུང་བར་འགྱུར་རྐྱེན་འགག་སོང་ན་སྒྱུ་མ་དེ་ཡང་འགག་འགྲོ་གི་རེད། རྒྱུན་རིང་ཙམ་གྱིས་ཇི་ལྟར་ན་སེམས་ཅན་བདེན་པར་ཡོད་པ་ཡིན་ཏེ། མིན་ཏེ་ཡང་སྒྱུ་མའི་སྐྱེས་བུ་བསད་སོགས་ལ་སེམས་མེད་ཕྱིར་ན་སྡིག་མེད་དེ། ཨ་དེ་ལ་ཡང་འོ་ན་སྒྱུ་མ་ལྟ་བུ་སེམས་ཅན་སྒྱུ་མ་ལྟ་བུ་ཡིན་ན་ཨེ་ནི་སྒྱུ་མ་ལྟ་བུའི་སེམས་ཅན་བསད་ནས་ཨེ་ནི་སྡིག་པ་ཡོང་ཡ། སྡིག་པ་ཡོང་ཡ་ག་རེ་རེད། དཔེར་ན་ཨེ་ནི་ང་རང་ཚོས་སྒྱུ་མའི་རྟ་གླང་བསད་ན་ཨེ་ནི་རྟ་གླང་བསད་པའི་སྡིག་པ་ཡོང་ཡ་ཡོད་མ་རེད་པ།

ཡང་ན་ཡུལ་ལ་བྱ། ཡང་ན་ཡུལ་ལ་བྱ་ནི། ཡུལ། གསད་བྱའི། བསད་བརྡུངས་བྱེད་སའི་ཡུལ། སེམས་ཅན་དུ་སྣང་བ་དེ་སེམས་མེད་ཡིན་པའི་ཆ་ནས། དེ་ཅིག་གསོད་བརྡུངས་བྱས་པ་ཡིན་ན་ཡང་དེ་ལ་ཅིག་གསོད་སེམས་དང་བརྡུངས་དུས་ཀྱི་བསམ་པའི། བསམ་པ་ཤུགས་དྲག་པོ་ཡོད་པ་ཡིན་ན་སྦྱོར་བའི་སྡིག་པ་ཡོང་གི་ཡོད་རེད་མ་གཏོགས་དངོས་གཞིའི་སྡིག་པ་སེམས་ཅན་བསད་པའི་སྡིག་པ་ཡོང་གི་མ་རེད། སེམས་མེད་པ་ཡིན་ཙང་ཅིག་བྱས།

དབུ་མ་པ་ཐལ་འགྱུར་བས། ཨེ་ནི་ཆོས་ཐམས་ཅད་སྒྱུ་མ་ལྟ་བུ། སྒྱུ་མ་ལྟ་བུ། སྒྱུ་མ་ལྟ་བུ་ག་ས་ག་ད་ཡིན་ཡིན་ནི། བས་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ་བཤད་ཀྱི་ཡོད་རེད་དེ་ཡིན་ནི་སྒྱུ་མ་ལྟ་བུ་ཡིན་པ་འདྲ་འདྲ་ནང་ལོགས་ནས། ཡང། སྒྱུ་མའི་སེམས་དང་ལྡན་པ་དང་སྒྱུ་མའི་སེམས་དང་མི་ལྡན་པའི་ཆ་ནས། ད་ཨེ་ནི། སེམས་ཅན་ངོ་མ་ཡིན་དང་མིན་དབྱེ་བ་ཕྱེ་དགོས་འདུག་བ། མདོར་ན་རྨི་ལམ་གྱི་མི་དང། ཨེ་ནི། མི་ངོ་མ་གཉིས་པོ་དེ་ལ་ཁྱད་པར་ཕྱེ་དགོས་འདུག་བ། རྨི་ལམ་གྱི་རྨི་ལམ་གྱི་ག་ཟེར་རེད། མི་དེ་དང། ཨེ་ནི། མི་ངོ་མ་གཉིས་པོ་དེ། ངོ་བོ་ཉིད་ཀྱིས་མེད་པ་འདྲ་འདྲ་རེད་དེ། སྒྱུ་མ་ལྟ་བུ་ཡིན་པ་ཡིན་འདྲ་འདྲ་རེད་དེ། ཡིན་ནའི་སྒྱུ་མ་ལྟ་བུ་དང་ངོ་བོ་ཉིད་ཀྱིས་མ་གྲུབ་པ་འདྲ་འདྲ་ཡིན་པ་གཅིག་ལ། རྨི་ལམ་གྱི་མི་དེ་མི་མ་རེད་ཟེར་བ་གཅིག་དང། མི་ངོ་མ་དེ་མི་རེད་ཟེར་དགོས་པ་གཅིག་ཁྱད་པར་ཅིག་ཕྱེ་དགོས། དེ་ལ་ད་ཐ་སྙད་པའི་ཚད་མའི་སྟེང་ནས་བཞག་རྒྱུ་རེད་མ་གཏོགས་དོད། རང་གི་ངོ་བོ་ཉིད་ཀྱིས་མ་གྲུབ་པའི་རྟེན་རིགས་ངོ་བོ་ཉིད་གྲུབ་མ་གྲུབ་ཀྱི་སྟེང་ནས་གཉིས་ཆར་གཅིག་པ་རེད་མ་གཏོགས་དབྱེ་བ་ཕྱེ་རྒྱུ་ཡོད་མ་རེད། ད་ག་ནང་བཞིན་གྱི་དཔེར་ན་ཅིག། འདུས་བྱས་ཀྱི་ཆོས་མི་རྟག་པར་བསྟན་ན། དོན་དམ་པའི་དབང་དུ་བྱས་ན་འདུས་བྱས་ཀྱི་ཆོས་དེ་ཡིན་ཏེ་དོན་དམ་པའི་དབང་དུ་ན་མི་རྟག་པ་རྟག་ཡ་ཡོད་ན་མི་རྟག་པ་ཡིན་མ་རེད་རྟག་པ་ཡིན་མ་རེད། རེད་དེ་ཡིན་ནའི་ཐ་སྙད་དུ་འདུས་བྱས་ཀྱི་ཆོས་དེ་ཡིན་ཏེ་མི་རྟག་པར་བལྟས་ན་བློ་དེ་ཡང་དག་པ་རེད།

རང་གི་སྒྱུ་མའི་སྐྱེས་བུ་བསད་པ་ལ་ཡང་ཨེ་ཁོ། དངོས་གཞིའི་སྡིག་པ་མ་ཡོང་ཡང་དེ། ད་དེ་ལ་སེམས་ཡོད་མ་རེད། སྒྱུ་མ་ལྟ་བུའི་སེམས་དེ་ཡོང་ཐུབ་ཀྱི་ཡོད་མ་རེད། དེ་ཡང་ཨེ་ནི། སྔགས་རྫས་རང་གི་ཕ་གིའི་སྒྱུ་མའི་རྟ་གླང་པས་སྒྱུ་མའི་རྟ་གླང་ལ་སོགས་ཕ་གི་སྤྲུལ་བསྡད་ཡག་གི་ཨེ་ནི་རྫས་སྔགས་ལ་ཡང་སེམས་གསར་པ་བསྐྱེད་ཡག་གི་ནུས་པ་ཡོད་མ་རེད། སྔགས་སོགས་རྣམས་ལ་ཨེ་ནི། སྒྱུ་མ་སེམས་ལྡན་དུ་སྐྱེད་པར་བྱེད་ཡག་གི་ནུས་པ་མེད་པ་ཡིན་དུས་ཙ་ནས། སྒྱུ་མའི་སེམས་ནི་འབྱུང་བ་མེད། ད་སེམས་ཅན་དེ་ལ་སྒྱུ་མས་སྤྲུལ་བྱས་པའི་སེམས་ཅན་དུ་སྣང་བསྡད་མཁན་དེ་ལ་ཡང་སྒྱུ་མའི་རྟ་གླང་སོགས་དེ་ལ་ཡང། ཨེ་ནི་སྒྱུ་མའི་སེམས་ཡོད་མ་རེད་སྤྱིར་སྒྱུ་མའི་སེམས་མེད་ཟེར་ཡག་མ་རེད། གཤམ་དེ་སྒྱུ་མའི་སེམས་དང་ལྡན་མཁན་དེ་ལ་བསོད་ནམས་དང་སྡིག་པ་འབྱུང་བར་བཤད་པ་ཡིན་དུས་ཙ་ནས། སྒྱུ་མའི་སེམས་ལྟ་བུ་ཡོད་སྒྱུ་མའི་སེམས་སྤྱིར་ཤེས་བྱ་ལ་ཡོད་ཡིན་ནའི་དེ་བྱེ་བྲག་པ་དེ་ལ་ཡང་སྒྱུ་མའི་སེམས་ཁོ་སྐྱེ། སྒྱུ་མའི་རྟ་གླང་ལ་སྒྱུ་མའི་སེམས་སྐྱེ་ཐུབ་ཀྱི་མེད་པ་ཡིན་སྐྱེ་ཐུབ་ཀྱི་ཡོད་མ་རེད་གང་ལ་སྔགས་རྫས་ལ་ཡང་དེ་སྐྱེ་ཡག་ནུས་པ་ཡོད་མ་རེད། ཁོ་རའི་སེམས་སྔ་མ་སྔ་མའི་ད་སྒྱུ་མ་ལྟ་བུའི་སེམས་དེ་སྒྱུ་མ་ལྟ་བུའི་སེམས་སྔ་མ་སྔ་མའི་ད་ཅིག་རིགས་འདྲའི་རྒྱུ་སྔོན་དུ་སོང་བའི་ཐོག་ནས་ཡོང་དགོས་པ་མ་གཏོགས་ཁོ་རའི་རིགས་འདྲའི་རྒྱུ་མེད་ན་སྒྱུ་མ་ལྟ་བུའི་སེམས་སྐྱེ་ཐུབ་ཀྱི་མ་རེད། སྣ་ཚོགས་རྐྱེན་ལས་བྱུང་བ་ཡི་སྒྱུ་མ་དེ་ཡང་སྣ་ཚོགས་ཉིད་ཡིན། སེམས་ཅན་དུ་མ་ཟད། ད་ཅིག་སྣ་ཚོགས་པའི་པའི་རྐྱེན། རྐྱེན་ལས་བྱུང་བ་ཡི། ཨ་ནི་སྣ་ཚོགས་པའི་ཆོས་སྣང་ཡང་མི་བདེན་པ་སྒྱུ་མ་ལྟ་བུ་སྣ་ཚོགས་པ་འབྱུང་གི་ཡོད་རེད།

རང་བཞིན་ཉམས་སུ་མྱ་ངན་ལས་འདས་པ་ཡིན། འཁོར་བ་འཁོར་འདས་པ་ཡིན་པ་ཅིག་ཨེ་ནི་བཤད་ཆོག་འདུག་བྱས་ཙང་སངས་རྒྱས་ཀྱང་ནི་འཁོར་བར་འགྱུར་བར་ཐལ་གྱི་འདུག་དེ་འདྲའི་ཡིན་པ་ཡིན་ན་ད། རང་བཞིན་ཡོངས་སུ་མྱ་ངན་ལས་འདས་པ་ཡིན་ན། འཁོར་བ་ལས་ཐར་བའི་མྱང་འདས་བསྒྲུབ་ཡག་གི། འབད་པ་བྱེད་དགོས་ཡག་མི་འདུག་བྱང་ཆུབ་སྤྱོད་པས་ཅི་ཞིག་བྱ། རྩོད་པ་ཅིག་བཀོད་ནས། དེའི་ལན་ལ་ཡང། རྐྱེན་རྣམས་རྒྱུན་ནི་མ་ཆད་ན་སྒྱུ་མའང་ལྡོག་པར་མི་འགྱུར་གྱི། རང་བཞིན་མེད་པ་ཡིན་ན་ཡང།

རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཡིན་ཙང། དེ་དག་འཁོར་བར་འཁོར་བྱེད་ཀྱི་རྒྱུ་དེ་གློ་བུར་བའི་ཆོས་ཡིན་ཆགས་པ་རེད། གློ་བུར་བའི་ཆོས་ཡིན་པ་ཡིན་དུས་དེ་ཟད་རུང་ཡིན་པ་རེད། འོ་ད་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་དེ་དེའི་དབྱིངས་ལས་ཨེ་ནི། གློ་བུར་གྱི་ཨེ་ནི་ག་སོགས་རེད་བྷི། གློ་བུར་བའི་ཆོས་ཅིག་ལས་ཉོན་ལ་སོགས་པ་དེའི་དེ་གཉེན་པོའི་སྟོབས་ཀྱིས་ཕ་འགག་ནས་མདོར་ན། རྣམ་རྟོག་ཉེ་བར་ཞི་བའམ། ཉོན་མོངས་ཉེ་བར་ཞི་བའི་ཉེར་ཞིའི་དབྱིངས་ཐོབ་ཡོང་དུས། ཨེ་ནི་དེ་ལ་ཡང་ཐར་བ་ཐོབ་པར་ཟེར་གྱི་ཡོད་རེད། རང་བཞིན་སྐྱོན་སོགས་མྱ་ངན་ལས་འདས་པ་ཙམ་ལ་ཟེར་གྱི་ཡོད་མ་རེད། རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པའི་གཞི་མ་རུ་གཞི་རྩ་དེ་ཡི་སྟེང་ནས་ཨེ་ནི་གཉེན་པོ་སྐྱེས་ནས་ལས་ཉོན་གྱི་འཆིང་བ་དེ་འགག་ཐུབ་པ་ཞིག་བྱུང་སོང་ན། ཨེ་ནི་ཀུན་རྫོབ་ཏུ་ཡང་སླར་འཁོར་བའི་དེ་དག་ཅིག་གང་དག་ཨེ་ནི། ལས་ཉོན་གྱི་ཨེ་ནི་ལས་ཉོན་གྱིས་བསྐྱེད་པའི་ཨེ་ནི་ཀུན་ཉོན་ཡོང་ཡ་མེད་བསྡད་པ་ཅིག་འགག་འགྲོ་དུས་དེ་ལ་ཨེ་ནི་མྱང་འདས་ཟེར་གྱི་ཡོད་རེད། ད་དུ་ལས་འདས་པ་ཡིན་པར་རྐྱེན་རྣམས་རྒྱུན་ནི་ཆད་པ་ན་ཀུན་རྫོབ་ཏུ་ཡང་འཁོར་བ་མི་འབྱུང་ངོ། ད་དེ་ནས་མར་བྱས་ན་སེམས་ཙམ་པ་འགོག་ཡ་ཡིན་པ་རེད། སེམས་ཙམ་པ་ལ། ད་སེམས་ཙམ་པ་འགོག་པ་ལ་གང་ཚེ་འཁྲུལ་པའང་ཡོད་མིན་ན་སྒྱུ་མ་གང་གིས་དམིགས་པར་འགྱུར། འོ་ནི།

ད་ངོ་བོ་ཉིད་ཀྱིས་མེད་ན་ད་མེད་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་གང་གི་ཚེ། དང་ནི་ཅིག་སྒྱུ་མར་འཁྲུལ་པའི་ཤེས་པ་རྒྱུ་མཚན་གྱི་ཤེས་པའང་ཨ་ནི་ངོ་བོ་ཉིད་ཀྱིས་ཡོད་པ་མིན་ན། སྒྱུ་མ་དེ། སྒྱུ་མ་དེ་ཉིད་བློ་གང་གིས་དམིགས་པ་རེད། སྒྱུ་མ་གང་གིས་དམིགས་པར་འགྱུར། འོ་འདུག། ད་འདི་ནི་རྩོད་པ་དེ་བཀོད་པ་ལ་ཡང་དབུ་མ་པས་དེ་ལ་ཕར། མགོ་མཚུངས་སོ་ཞེས་བཏང་ནས། གང་ཚེ་དངོས་སྨྲ་བ་ཁྱོད་ལ། གཟུང་བྱ་སྒྱུ་མ་ལྟ་བུ་ཉིད་ཀྱང་མེད་ན། དེ་ཚེ་གཟུང་བྱ་ཅི་ཞིག་དམིགས། གཟུང་བྱ་ཅི་ཞིག་དམིགས་ནས་ཨེ་ནི། ཅི་ཞིག་དམིགས་པ་རེད། དེ་ཡང། གཟུང་བྱ་གཟུགས་སོགས་ཕྱི་རོལ་དོན་དུ་གྲུབ་པ་ལྟར་སྣང་ཡང། མ་རེད་ད། ཕྱི་རོལ་དོན་དུ་གྲུབ་པ་ལྟར་སྣང་སྟེ། ཕྱི་རོལ་དོན་དུ་གྲུབ་པ་ལྟར། ག་སོགས་པའི་སྣང་བ་ནང་བཞིན་གྲུབ་ཡོད་ན་ཕྱི་དོན་ཡོད་པར་འགྱུར་བས་སྒྱུ་མ་ལྟ་བུ་མི་འཐད། ད་ཡང། སྣང་བ་ལྟར་ད་ཕྱི་རོལ་དོན་དུ་གྲུབ་པ་ལྟར་སྣང་ཡང། སྣང་ཡང་རང་བཞིན་དུ་གྲུབ་པ་མེད་ན་གཏན་མེད་དུ་འགྱུར་བས། དེའི་ཆ་ནས་བཤད་ན་ཡང་སྒྱུ་མ་ལྟ་བུ་མི་འཐད། དེ་འདྲ་ཡིན་པ་ཡིན་དུས། དབུ་མ་པ་ཁ་སེམས་ཙམ་པ་ཁྱོད་རང་གི་ལུགས་ལ་ཡང་གཟུང་བྱ་སྒྱུ་མ་དེ་ག་རེ་བྱས་ནས་བཞག་ཤེས་ཀྱི་མ་རེད། དེ་འདྲ་ཡིན་པ་ཡིན་དུས། གཟུང་བྱ་སྒྱུ་མ་ཉིད་མེད་ནའང་དེ་ཚེ། ཅི་ཞིག་ལ་དམིགས་པ་ཡིན། མེད་ནའང་དེ་ཚེ་ཅི་ཞིག་དམིགས། ད་དེ་ལ་ཨེ་ནི་དངོས་སྨྲ་བས་ད་ཞིབ་ཆ་བྱས་ནས་ལན་རྒྱབ་ཡོང་བ་རེད་དེ་ལ་ཡང། གལ་ཏེ་དེ་ཉིད་དུ་གཞན་ཡོད། རྣམ་པ་དེ་ནི་སེམས་ཉིད་ཡིན། གལ་ཏེ། ཕྱི་དོན་དུ། སྣང་བ་ལྟར་གྱི་དོན། དེ་ཉིད་དུ་མེད་ཀྱང་ཕྱི་རོལ་དོན་དུ་སྣང་བ་ནང་བཞིན་ཕྱི་རོལ་དོན་དུ་གྲུབ་པ་ཡོད་མ་རེད། ཕྱི་རོལ་དོན་དུ་གྲུབ་པ་དེ་ཉིད་དུ་ཡང་མེད། དེ་ལས་གཞན་དུ། དེ་ལས་གཞན་དུ། ཨེ་ནི། ག་རེ་ཟེར་དགོས་རེད། གཟུགས་སོགས་ཀྱི་རྣམ་པ། མ་རེད་ད། སེམས་ཀྱི་སྟེང་ནས་བག་ཆགས་སད་ནས་ཨེ་ནི་གཟུགས་སོགས་ཀྱི་རྣམ་པ་ཤར་བསྡད་པ་རེད། ད། དེ་འདྲ་ཡིན་དུས་སེམས་ལས་རྫས་གཞན་དུ་མེད་པ་སེམས་དང་བདག་ཉིད་གཅིག་པའི། ཨེ་ནི། དང། ཨེ་ནི་གཟུགས་སོགས་ཀྱི་ཆོས་ཞིག་ཤར་ཡོང་གི་ཡོད་རེད། བྱས་ནས། གལ་ཏེ། གལ་ཏེ་དེ་ཉིད། གལ་ཏེ་དེ་ཉིད་དུ། འོ། ཕྱི་རོལ་དོན་དུ་གྲུབ། གྲུབ་པ་ལྟར་དེ་ཉིད་དུ་གྲུབ་པ་ད་ཡོད་མ་རེད། ཡིན་ནའི། དེ་ལས་གཞན་དུ། ཨེ་ནི། སེམས་ཀྱི།

ར་གཟུགས་སོགས་ཀྱི་ཆོས་དེ་དེ་ཡོད་རེད་དེ་ཡིན་ནའི་ཡོད་སྟངས་དེ་ང་རང་ཚོའི་བློ་ལ་ཡང་ཕྱི་རོལ་དོན་དུ་གྲུབ་པ་ལྟ་བུ་དང་སེམས་ལས་རྒྱང་ཆད་དུ་གཟུང་བའི་ཆོས་དེ་དེ་འཛིན་པ་སེམས་ལས་རྒྱང་ཆད་དུ་སྣང་ཡོང་གི་ཡོད་རེད་ལོ་སྣང་བ་ལྟར་དུ་གྲུབ་ཡོད་མ་རེད། གཟུང་བ་ཕྱི་རོལ་གྱི་ཕྱི་དོན་དུ་གྲུབ་པ་ལྟར་སྣང་དེ་ཡིན་ནའི་ཆོས་དེ་དེ་དོན་ལ་གནས་སྟངས་དེ་བས་སེམས་དང་བདག་ཉིད་གཅིག་པའི་ཚུལ་གྱིས་གནས་བསྡད་ཡོད་རེད། སེམས་དང་བདག་ཉིད་ཐ་དད་པས་སེམས་དང་རྫས་གཞན་པ་མ་རེད།

ཐ་དད་པ་གཉིས་མེད་དེ། འོ་དེ་རིག་བྱེད་ཀྱི་ཨེ་ནི། གཉིས་སྣང་ནུབ་པའི་རིག་བྱེད་ཅིག་ཡོང་ཤེས་མ་རེད་ཟེར་གསུངས་ཡིན་པ་རེད། སེམས་ཀྱིས་སེམས་མི་མཐོང་ཞེས་གསུངས། རལ་གྲི་སོ་ནི་རང་ལ་ཡང། རང། མ་རེད་རལ་གྲི་སོ་ནི་རང་ལ་རང་ཇི་ལྟར་མི་གཅོད། དེ་བཞིན་དུ། ཡིད་ཀྱིས་ཀྱང་རང་གིས་རང། མཐོང་ཤེས་མ་རེད་རང་གིས་རང་རིག་ཤེས་མ་རེད་རང་གིས་རང་མཐོང་ཞིག་མ་རེད། དཔེར་ན། མ་རེད་ད་ཡང་དེ་ལ་ལན་བརྒྱབ་ནས། དེ་ལ་ཡང་ཨེ་ནི་དངོས་སྨྲ་བས།

གཞན་ལ་ལྟོས་པ་མེད་པར་ཁོ་རང་རང་དབང་གི་སྒོ་ནས་སྔོན་པོར་ཤར་བ་རེད། དེ་བཞིན་དུ། ཤེལ་བཞིན་སྔོན་པོ། སྔོ་ཉིད་དུ། བྱ་བ་ལ། ངང་གིས་སྔོན་པོར་སྐྱེས་པ་དང་གཞན་ལ་ལྟོས་པའི་སྔོན་པོར་སྐྱེས་པ་གཉིས་ཡོད་པ། མ་རེད། རང་གི་ངང་གིས་རང་གི། ཆ་བཞག་ན་བཻ་ཌཱུརྱ་ཡི་སྔོན་པོ་ལྟ་བུ། ཨེ་ནི་སྔོན་པོ་ཉིད་དུ་བྱ་བ་ལ། ངང་གིས་སྔོན་པོར་སྐྱེས་པས་གཞན་ལ་ལྟོས་པ་ཡོད་པ་མ་ཡིན། ཤེལ་དཀར་པོ་ལྟ་བུ་སྔོ་ཕྱིས་གཞན་ལ་ལྟོས་པ་རེད། རེད་དེ། དང་པོ་ནི་བཻ་ཌཱུརྱ་ཡི་སྔོན་པོ་ལྟ་བུ། སྔོ་ཕྱིས་གཞན་ལ་ལྟོས་པ་མ་ཡིན་པ། ཨེ་ནི་རང་དབང་གི་སྒོ་ནས་དང་སྔོན་པོ་གྲུབ་བསྡད་པ་ནང་བཞིན། དེ་བཞིན་དུ། རིག་བྱ་གཟུགས་སོགས་ཡུལ་འགའ་ཞིག། རིག་བྱ་གཟུང་བ། གཟུགས་སོགས་ལ་སོགས་པའི་ཡུལ་འགའ་ཞིག། རིག་པ་དེ་རིག་བྱེད་ཤེས་པ་གཞན་ལ་ནི་ལྟོས་པ་ཡིན་པ་དང། རིག་བྱེད་ཤེས་པ་ཁོ་རང་རང་རང་གིས་རང་རིག་པས་གཞན་ལ་ལྟོས་པ་མེད་པ་ཡང་ནི་འཐད་ཀྱི་རེད། འོ་དེ་ལྟ་བུ་གཉིས་སུ་མཐོང་ཆོག་གི་འདུག། དེ་ནས་ད་སྐྱོན་སྤོང་གི་ལན་བཏབ་པ་དེ་ལ་ཡང། དེ་མི་འཐད་པ་དེ་ཕར་བཀག་ཡོང་བ་ལ་ཡང། སྔོ་ཉིད་མིན་ལ་སྔོན་པོར་དེ་བདག་གིས་བདག་ཉིད་བྱས་པ་མེད། སྔོན་པོ་ཉིད་དུ་རྒྱུས་བསྐྱེད་པ་མིན་པ་ཞིག་ལ། རྐྱེན་གང་གིས་ཡང་སྔོན་པོར་འགྱུར་ཐུབ་ཡ་ཡོད་མ་རེད། དེའི་རྒྱུ་ལ་ལྟོས་པ་རེད། རྐྱེན་གཞན་གྱི་དབང་ལས་གྲུབ་པ་རེད་མ་གཏོགས་རྐྱེན་ལ་ལྟོས་པ་མེད་པའི་སྒོ་ནས་བྱུང་བ་བྱུང་བ་མ་རེད། བདག་གིས་བདག་ཉིད་བྱས་པ་མེད། རང་གིས་བདག་གིས་སྔོན་པོའི་བདག་ཉིད་དུ་བྱས་པ་མེད། མར་མེ་གསལ་བར་བྱེད་དོ་ཞེས། མར་མེ། རང་གིས་རང་གསལ་བར་མི་བྱེད་ཀྱང། ཡང་དེའི་སྐྱོན་པོ་ཡིན་པ་འདྲ། མར་མེས་རང་གིས་རང་གསལ་བར་མི་བྱེད་ཀྱང་མར་མེ་གསལ་བར་བྱེད་དོ་ཞེས་དེ་འཛིན་པའི་ཤེས་པས་ཤེས་ཏེ་རྗོད་བྱེད་ན། རྗོད་བྱེད་ན། བློ་ནི། འོ་ནི་རང་གསལ་བ་ཉིད་ཡིན་ཅེས་ཤེས་པ་རྫས་གཞན་གང་གིས་ཤེས་ནས་དེ་སྐད་བརྗོད། དེ་ལྟར་གང་གི་ཚེ། རིག་བྱེད་འགས་ཀྱང་ཁྱད་པར་གྱི་གཞི་ཤེས་པ་དེ་མཐོང་བ་མིན་ན། ཁྱད་ཆོས་གསལ་བ་འམ་ནི་མི་གསལ་བ་སྟེ། ཨེ་ནི། གཞི་མོ་གཤམ་བུ་མོ་མེད་པར་དེ་ཡི་ཁྱད་པར་འགྱིང་བག། འགྱིང་བག་ལ་སོགས་པའི་རྣམ་འགྱུར་འདྲ་མི་འདྲ་བརྗོད་དོན་མེད་པ་བཞིན་དུ། ཨེ་ནི། ག་ས་པའི། ཨེ་ནི། རང་རིག་གཅིག། ཨེ་ནི། ཁྱད་གཞི་ཁོ་ར་མཐོང་བ་མེད་པར་མཐོང་ཁོ་ར། བུ་ཁྱོད་ཁ་ཚུགས་ལ་མཐོང་བ་མེད་ན་མཐོང་བ་མེད་ན་དེའི་ཁྱད་པར་དེ་ནི་བརྗོད་ཀྱང་དོན་མེད་དོ། ད་དེ་ནས་ཨེ་ནི་ཤེས་པས་རང་གི་ཤེས་པས་རང་ཅིག་རང་རང་རང་རིག་པ་ཅིག་ཡོང་གི་རེད་རང་རིག་ཡོང་གི་རེད་རང་རིག་ཡོང་དགོས་པའི་རྒྱུ་མཚན་དེ་ག་རེད་ལབ་ན། ད་ཨེ་ནི། ཨ་ནི་ང་རང་ཚོས་རྣམ་ཤེས་དྲན་པ་ཡོང་གི་འདུག་བ། ངས་འདི་མཐོང་སྙམ་པའི། ད་ཨ་ནི་སྔར་ངས་འདི་མཐོང་སྙམ་པའི་ཡུལ་ཅན་དྲན་པ་ཡོང་གི་འདུག་བ། དྲན་པ་ཡོང་བ་ལ་ཡང་སྔར་མྱོང་དགོས་རེད། སྔར་མ་མྱོང་བ་ལ་ཡང་དྲན་པ་སྐྱེ་ཡ་ཡོད་མ་རེད། ང་རང་ཚོས་འདྲིས་པའི་དངོས་པོ་ལ་ཟེར་ནས་སྔར་མྱོང་མྱངས་མྱོང་བ་ཅིག་ཨོ་དེ་འདྲ་ཞིག་གི་རྒྱུད་དུ་ཡོད་བསྡད་པ་ཅིག་ཨ་ནི་ཕྱིས་དྲན་ཡ་ཡོང་གི་ཡོད་རེད། མ་མྱོང་བ་ལ་དྲན་ཡ་ཡོད་མ་རེད།

སྔོན་པོ་གཟུགས་སྔོན་པོ་ལྟ་བུ། ད་སྔོ་འཛིན་གྱི་ཤེས་པས་ཉམས་སུ་མྱོང། སྔོ་འཛིན་གྱི་ཤེས་པ་དེ་རང་རིག་གིས་མྱོང་དགོས་པ་རེད། དེ་མེད་ན་ཨ་ནི་མྱོང་བ་མེད་པ་ལ་ནི་མི་འགྲིག། མྱོང་བ་དེ་རང་མྱོང་གཞན་མྱོང་གཉིས་སུ་ཁ་ཚོན་ཆོད། གཞན་མྱོང་བཞག་ན་ཐུག་མེད་དུ་ཐལ། དེ་འདྲ་ཡིན་དུས་རང་མྱོང་མ་གཏོགས་འགྲོ་ས་མི་འདུག་བཤད་པ་རེད། འོ་དེ་འདྲའི་གི་ཐོག་ནས་ཨེ་ནི། རྣམ་ཤེས་ཉམས་སུ་མྱོང་བའི་རང་རིག་ཡོད་དགོས་ཀྱི་འདུག་ཟེར་ནས་ད་རང་རིག་སྒྲུབ་བྱེད་ཀྱི་རིགས་པ་དེ་ཚོ་བཀོད་པ་ཡོད་པ། གལ་ཏེ་རང་རིག་ཡོད་མིན་ན་རྣམ་ཤེས་དྲན་པར་ཇི་ལྟར་འགྱུར། ད་དེ་ལ་ཡང། རང་ལུགས་ཕར་ལན་དེ་ལ། དབུ་མ་འཇུག་པའི་སྐབས་ནས་ད་རང་རིག་འགོག་སྟངས་གཅིག་དང་ད་འདི་གི་ཞི་བ་ལྷས་རང་རིག་འགོག་སྟངས་གཅིག་ཞེས་ནི་གཉིས་ཀ་ལོགས་ཀ་དང་རང་རིག་ཞལ་གྱིས་མི་བཞེས་པ་ཐ་སྙད་ཕལ་བའི་རང་རིག་ཞལ་གྱིས་མི་བཞེས་པ་གཅིག་པ་ཡིན་པ་ལས་འོ་དེ་བྱས་ནས་དང་རང་རིག་འགོག་སྟངས་འདིར་རང་རིག་འགོག་སྟངས་ལ། གཞན་མྱོང་བ་དང་འབྲེལ་བ་ལས་གཞན་མྱོང་བ་དང། ཁུ་ནུ་བླ་མས་གཞན་མྱོང་བ་ན་གསུངས་པ་ལ་གཞན་མྱོང་བ་ན་ཟེར་ལབ་ན་ཚིག་དེ་བདེ་བསྡད་ཡོད་རེད།

དེ་ནི་དེ་མཐོང་བའི་ཚེ། དེ་མཐོང་བའི་ཕྱིར་ན། རང་ཉིད་ཀྱི་སེམས། ཨེ་ནི། རང་ཡུལ་དུ་གསལ་ཞེ་ན། ཐག་རིང་བ་གཞན་སེམས་ཤེས་ན་ཐག་ཉེ་བ་རང་གི་སེམས་འདི་ཤེས་དགོས་ཀྱི་རེད་ཟེར། དེ་ངེས་པ་ཡོད་མ་རེད། དཔེར་ན། གྲུབ་པའི་མིག་སྨན་སྦྱོར་བ་ལས་བུམ་མཐོང་མིག་སྨན་ཉིད་འགྱུར་མིན། དཔེར་ན་རིག་སྔགས་ཀྱིས་གྲུབ་པའི་མིག་སྨན་གྱི་རྫས་ཀྱིས་མིག་ལ་བསྐུས་ནས། ཨེ་ནི་བལྟས་ཡོང་དུས་ཙ་ནི་དེ་ནི་འདྲེས་པའི་སྦྱོར་བ་ལས་ཐག་རིང་བའི་ས་འོག་གི་ཨེ་གནས་པའི་གཏེར། གཏེར་ལྟ་བུ་དང་ས་འོག་གི་གཏེར་གྱི་བུམ་པ་ལྟ་བུ་མཐོང་གི། ཉེ་བའི་མིག་སྨན་ཁོ་རང་མཐོང་བར་འགྱུར་བ་མིན། དེ་འདྲ་ཡིན་དུས་རིང་བ་མཐོང་ན་ཉེ་བ་མཐོང་དགོས་པའི་རྒྱུ་མཚན་ཡོད་མ་རེད། ད་དེ་ནས་ན་འོ་ན། འོ་དེ།

ད་མངོན་སུམ་ང་རང་ཚོ་ཕི་གེ་ག་སོགས་རེད་མངོན་སུམ་ལ་སྙོན་པ་སུས་ཡང་བྱེད་ཀྱི་ཡོད་མ་རེད་ལ་ད་དུང་རེ་ཐང་ཆེ་གི་ཐ་སྙད་དེ་གཙིགས་ཆེན་པོ་རེད་ཟེར་བའི་ཐ་སྙད་ལ་སྙོན་འགྲིག་གི་མ་རེད་ཟེར་ནས་དཔེ་གལ་ཆེ་ཆེ་བྱས་ནས་གསུངས་ཡོང་གི་ཡོད་རེད་ད་འོ་ན་རང་བཞིན་གྱིས་གྲུབ་མ་གྲུབ་རང་མཚན་གྱིས་གྲུབ་མ་གྲུབ་ཟེར་ནས་ཞེ་པོ་ཞིག་གི་ནི་རྙོག་དྲ་བྱས་པ་དེ་ག་རེ་བྱས་པ་རེད་དེ་རྙོག་དྲ་མེད་པའི་རྙོག་དྲ་རེད་པས་ཟེར་ལབ་ན། ད་ནི་རྙོག་དྲ་མེད་རྙོག་དྲ་མ་རེད་དེ་དཔེ་མི་སྲིད་པའི་གནད་འགག་ཆེན་པོ་ཡོད་རེད་བྱས་པ་རེད་གནད་འགག་ག་རེ་ཟེར་བ་ཡིན་ན། ཇི་ལྟར་མཐོང་ཐོས་ཤེས་པ་དག་འདིར་ནི་དགག་པར་བྱ་མིན་ཏེ། ངས་གཟུགས་དང་སྒྲ་དང་དྲི་དང་ཟེར་དེ་འདྲའི་མཐོང་ཐོས་ཀྱི་ཤེས་པ་དང། ཤེས་པ་དེའི་རྗེས་སུ་འབྲེལ་བའི་ང་འདི་འདོད་ང་འདི་འདོད་ཀྱི་མི་འདུག་ཟེར་དེ་འདྲའི་ཚོར་བ་དེ་ང་ཚོ་དགག་གི་ཡོད་མ་རེད། ཚད་མའི་བློ་འདི་དེ། ཕན་གནོད་དངོས་སུ་འབྲེལ་བསྡད་མཁན་གྱི་ད་ཉིན་རེ་ཉིན་རེ་འཚོ་བ་སྐྱེལ་ཡག་འདི་དེ། དགག་ནི་དགག་ཐུབ་ཡག་ཡོད་མ་རེད་ལ། དགག་དགོས་ཡག་ཡོད་མ་རེད། འོ་ན་ག་རེ་ཟེར་ན། འདི་ནི་སྡུག་བསྔལ་རྒྱུར་གྱུར་པ། ང་རང་ཚོས་ཅིག་དགའ་མི་དགའ་མང་པོ་ཞིག་ཡོང་བསྡད་ཡག་འདི་དེ།

ཆགས་སྡང་གི་བློ་སྐྱེས་ཡོང་དུས་སེམས་མ་དུལ་ནས་ཆགས་སྡང་གི་བློ་སྐྱེས་ཡོང་བ་དེས་སྡིག་པ་བསགས་ན་འགྲིག་མ་རེད་ཟེར་གྱིན་ཟེར་གྱིན་ལ་སྡིག་པ་བསག་གི་ཡོད་རེད། དགེ་བ་སྒྲུབ་དགོས་རེད་ཟེར་གྱིན་ཟེར་གྱིན་ལ་གཅིག་གི་ཕྱི་བཤོལ་རུ་བྱས་ནས་ཅིག་ཕྱི་ཉིན་རུ་བརྒྱབ་བསྡད་དེ་བློ་མ་དུལ་བ་ནས་ཡོང་གི་ཡོད་རེད། ད་བློ་དུལ་མ་དུལ་ཟེར་དེ་ག་འདྲ་ཞིག་ཡོང་གི་རེད་ཟེར་བ་ཡིན་ན། འོ། ཨེ་ནི། ང་རང་ཚོས་ཅིག་ཆགས་སྡང་གི་བློ་དེ་རིགས་སྐྱེས་ཡོང་དུས། ཆགས་སྡང་གི། ཨེ་ནི། དམིགས་བསལ་ཡུལ་གང་ཡང་མེད་པ་ལ་རང་བཞིན་གྱིས་ཆགས་སྡང་སྐྱེས་པ་མ་རེད་པ། ཆགས་སྡང་སྐྱེ་སའི་ཡུལ་གཅིག་ལ་ཡ། ཨེ་ནི། ཡུལ་གཅིག་ལ་བརྟེན་ནས་ཆགས་སྡང་གི་བློ་སྐྱེ་ཡོང་གི་ཡོད་རེད། ཨོ། དེ་ལ། ཨེ་ནི། དཔེར་ན་ང་རང་ཚོས་མི་དཔེར་ན། བུ་དང་གཅིག། མི་དཔེར་ན་རླུང་ལང་པོ་ཞེ་དྲག་ཡོད་མཁན་གྱི་མི་གཅིག་དང། རླུང་ཞེ་དྲག་མ་ལང་མཁན་གྱི་མི་གཅིག་མི་གཉིས། མཉམ་དུ་ལྟོ་ཟ་བསྡད་པའི་ཁ་ཐུག་ལ་ཡ། མི་གཅིག་གིས་གསར་འགྱུར་ངན་པ་འཁྱེར་ཡོང་པ་ཡིན་ན། མི་གཅིག་དེས། རླུང་ལང་བྱས། རྐང་པ་རྡབ་ལག་པ་རྡབ་བྱས་ཡག་གི་ཉེན་ཁ་ཡོད་རེད། ཁོ་རང་དཔེར་ན་འདི་གཉིས་ཞལ་ལག་དཔེར་ན་ལྟོ་ཆས་ཅིག་ཟ་གི་ཡོད་ན། མི་གཅིག་དེ་དཔེར་ན་གསར་འགྱུར་ངན་པ་དེ་ཐོས་མ་ཐག་ཏུ་དཔེར་ན་རླུང་ལངས་བྱས་ཁ་ལག་ཟ་འཕྲོ་དེ་ཕར་བཞག་བྱས་ཁ་ལག་རྡབ་ཡག་གི་ཉེན་ཁ་ཡོད། མི་གཅིག་པོ་དེ་གིས་གསར་འགྱུར་ངན་པ་དེ་གསར་འགྱུར་ངན་པ་དེ་མི་གཅིག་པོ་དེ་གིས་གོ་བ་ནང་བཞིན་གོ་ཡག་གི་ཉེན་ཁ་ཡོད། ཨེ་ནི་ཁོ་ཁ་ལག་དེ་ད་དུང་ལྷོད་ལྷོད་བྱས་ཞིམ་པོ་བྱས་བྱས་ཁོ་ཟ་བསྡད་ཅིག་གཉིས་ཡིན་འགུར་བ།

ད་སེམས་ཀྱི་ལྟ་སྟངས་ཀྱི་ཐོག་ནས་ཡོང་བསྡད་ཡག་བྱེད་དགོས་ཡོད་པ་ཡིན་དུས་ད་སྤྱིར་བཏང་ཡུལ་ཡིད་དུ་འོང་བ་གཅིག་མཐོང་པ་ཡིན་ན། ཡུལ་ཡིད་དུ་འོང་བ་དེ་རང་གཅིག་ཁོ་རང་དོན་སྟེང་ནས་ཨེ་ནི་དཔེ་ཆ་ཐམས་ཅད་ནས་ཡིད་དུ་འོང་བ་དེ་འདྲའི་གཅིག་གི་ད་བློ་ལ་ཡར་སྣང་ནས་སྣང་བ་ནང་བཞིན་བློས་དེ་ལ་དཔེ་དེ་དགའ་བ་ཤུགས་ཆེན་པོ་བྱུང་ཡོང་དུས་དེའི་རྗེས་སུ་འབྲངས་ནས་ཨེ་ནི་ད་ཆགས་པ་སྐྱེ་བའི་རིས་བྲལ་ཏེ་ཡོང་བ་ཡིན་པ་རེད། ཡུལ་སྟེང་ནས་མི་སྡུག་པ་ཅིག་མི་སྡུག་པ་ཞིག་ཡོད་པ་བྱས། དེ་འདྲའི་དེ་དོན་སྟེང་གི་མི་སྡུག་པ་དོན་སྟེང་ནས་ཡོད་པ་རང་དབང་གིས་ཡོད་པ་ངོ་བོ་ཉིད་ཀྱིས་ཡོད་པ། ལྟོས་པ་མེད་པའི་སྒོ་ནས་ཡོད་བསྡད་པ་ཅིག་གི་བློ་ལ་ཡང་ཤར་ཡོང་དུས། ཨེ་ནི་དེ་ལ་ཡང་མི་འདོད་པ་རྒྱབ་ཀྱིས་ཟེར་བ་བློ་དེ་ཤུགས་ཆེ་ཡོང་བསྡད་པ་ཅིག་ཡོད། ད་ལྟ། གང་ལྟར་ཡང་ཡིན། དོན་སྟེང་ནས་ཡོད་པ་ཅིག་སྣང་ཕྱིན་ཆད་ལ་ཆགས་སྡང་སྐྱེ་སྟེ་ཟེར་གྱི་ཡོད་པ་མ་རེད་དེ། ཡིན་ནའི་ཆགས་སྡང་སྐྱེ་བའི་ཁ་ཐུག་ལ་དོན་སྟེང་ནས་གྲུབ་པ་ཅིག་དོན་སྟེང་ནས་བཟང་དང་ངན་གྱི། དང་གྲུབ་ཚུལ་ཅིག་ཡོད་པ་གཞིར་བཞག་གི་བློས་ཞེན་ནས་དེའི་མཐའ་དེ་ཆགས་སྡང་སྐྱེ་གི་ཡོད་པ་དེ་ལྟར་འདུག་དཔྱད་པ་བྱེད་ཀྱི་དཔྱད་པ་བྱེད་ནི་ད་གཤེགས་པ་ཞེས་འདྲི་བ་དཔྱད་པ་བྱེད་ན་ད་བཤིག་ཐུབ་ཡག་ཅིག་ཡོད་ཨ་རེ་ས་དེ་འདྲ་ཡིན་པ་ཡིན་དུས་འོ་ད་ཆགས་སྡང་གི་བློ་ང་རང་ཚོ་ཕུང་ང་རང་ཚོ་ཕུང་ཁྲོལ་བྱེད་མཁན་གྱི་ཆགས་སྡང་གི་བློ་འདི་མ་སྐྱེ་ཡག་གི་ཐབས་ཤེས་ཅི་ཡོད་ན་བྱེད་དགོས་པ་ཡིན་དུས་འོ་ད་འདི་ཆགས་སྡང་གི་བློ་སྐྱེ་ཡག་འདི། ཡུལ་གྱི་གནས་ལུགས་ལ་རང་ཡུལ་གྱི་གནས་ལུགས་ལ་འཛིན་སྟངས་དང་ཡུལ་གྱི་གནས་ལུགས་ལ་ལྟ་སྟངས་ཀྱི་ཁྱད་པར་ལས་ཨེ་ནི་ཆགས་སྡང་གི་བློ་སྐྱེ་ཡག་གི་ཁྱད་པར་ཆགས་སྡང་གི་བློ་སྐྱེ་ཡག་ཡོང་གི་ཡོད་པ་ཡིན་དུས་ཚར་ནས་འོ་ད་གནད་འགག་དེ་ལ་ཐུག་ནས་ཨེ་ནི་དོན་སྟེང་ནས་གྲུབ་མ་གྲུབ་དཔྱད་དགོས་ཡ་རེད་འདི་ལ་ཐུག་པ་རེད་དཔྱད་དགོས་ཡ་རེད། འདིར་ནི་སྡུག་བསྔལ་རྒྱུར་གྱུར་པ། འདི་ནི་ཨོ་ཨེ་ནི་ཐར་པ་འདོད་པས་གང་དག་པའི་སྡུག་བསྔལ་གཞོམ་འདོད་ནས་རང་གཞན་གྱི་སྡུག་བསྔལ་གཞོམ་འདོད་ནས་སྡུག་བསྔལ་སེལ་ཐབས་གཅིག་གི་བཙལ་ཡོང་དུས། སྡུག་བསྔལ་གྱི་རྒྱུར་གྱུར་པ། མདོར་ན་ཡིན་ནི། རང་ཅིག་སྡུག་བསྔལ་སྡུག་བསྔལ་གང་ལ་བརྟེན་ནས་སྐྱེ་ཡག་ཟེར་ན་མི་འདུག་བློ་ཡི་རྣམ་རྟོག་འདྲ་མི་འདྲ་འཆར་སའི་ཡུལ་དེ་རྣམས། ཨེ་ནི། བདེན་པར་རྟོག་པ་ལ་བརྟེན་ནས་ཨེ་ནི་ཆགས་སྡང་ཐེ་ཚོམ་འདྲ་མི་འདྲ་དེ་དེ་ཡོང་གི་ཡོད་པ་ཡིན་དུས་དེ་འདྲའི་གི་ཡུལ་བདེན་པར་རྟོག་པ་དེ་ཆགས་སྡང་གི་རྩ་བ་བྱེད་པའི་ཆ་ནས་བདེན་པར་རྟོག་པ་བཟློག་ཡག་གི་ཆེད་དུ་ཨེ་ནི་བདེན་པར་མེད་པ་དེ་བཤད་དགོས་ཀྱི་ཡོད་རེད།

དེས་རྐྱེན་པས་ཨེ་ནས་སུ་དེ་བདེན་པ་ལ་ཞེན་ནས་དཔེར་ན་དཀྲོག་གཏམ་འདྲ་ཞིག་ལ་དཀྲོག་གཏམ་དེ་ལ་དཔེ་ཤེད་མོ་གཅིག་གིས་ཡིད་ཆེས་བྱས་ནས་ཨེ་ནས་དངངས་སྐྲག་འདྲ་ཞིག་སྐྱེས་བྱས་བསྡད་ཡོད་ན། དེའི་དངངས་སྐྲག་ཟེར་ཡག་དེ་ཁྱོད་རང་དངངས་སྐྲག་བྱེད་རྒྱུ་ཡོད་མ་རེད་ཟེར་བརྒྱ་ཐམ་པ་སྟོང་ཐམ་པ་ལབ་ནས་ཁོའི་སེམས་ནང་ལོགས་ལ་གཅིག་དེ་ཡོང་འགྲོ་ཡོད་བསམ་པའི་ཐང་ནས་ཨེ་ནས་དངངས་སྐྲག་དེ་བྱས་བསྡད་ཀྱི་ཡོད་རེད་བ། དེ་འདྲ་ཡིན་པ་ཡིན་དུས་དངངས་སྐྲག་མ་ཡོང་ཤོག། དངངས་སྐྲག་མ་བྱེད་ཨ་ཟེར་ལབ་ནས་ཕན་གྱི་མ་རེད་པ། ད་ལྟའི་ཁོའི་དངངས་སྐྲག་དེ་མེད་པ་བཟོ་ཡག་དེ། ཁོ་དངངས་སྐྲག་སྐྱེ་ཡག་གི་དེ་ཅིག་ཡོང་འགྲོ་འདུག་པ་ཞིག་ཉེན་ཁ་ཞིག་ཡོང་གི་ཡོད་རེད་ད་ཞེས་ལབ་བསྡད་པའི་སྐད་ཆ་དེ་བདེན་པ་མ་རེད། དེ་དཔེ་བརྟག་དཔྱད་བྱས་ནས་དངོས་གནས་ཉེན་ཁ་མེད་ཐག་ཆོད་རེད་བསམ་པའི་བློ་དེ་སྐྱེས་ཡོང་དུས། ད་ལྟའི་ཉེན་ཁ་ཡོད་རེད་བསམ་ནས་དྲན་བསྡད་པ་དེས་རྐྱེན་པས་དངངས་སྐྲག་ཁོ་རང་བཞིན་མེད་པ་ཆགས་འགྲོ་ལ། ད་དེ་འདྲ་ཡིན་པ་ཡིན་དུས་བདེན་པར་རྟོག་པའི། བདེན་པར་རྟོག་པ་བདེན་པ་ཡོད་རེད་བསམ་ནས་དྲན་བསྡད་པ་དེས་རྐྱེན་པས། སྐྱེས་བསྡད་མཁན་གྱི་སྐྱོན་འདི་ཡིན་ཏེ། བདེན་པ་མེད་ཐག་ཆོད་རེད་བསམ་ནས་ཁོ་ཐག་ཆོད་པ་ཅིག་གི་ངེས་ཤེས་ཐོབ་པ་ཞིག་བྱུང་ན་དེས། བདེན་པར་ཡོད་པ་རེད་བསམ་ནས་དྲན་བསྡད་པ་དེའི་དབང་གིས་བྱུང་བསྡད་པས་ཨེ་ནི་སྐྱོན་འདི་ཡིན་ཏེ་ཉུང་དུ་འགྲོ་ཐུབ་ཀྱི་ཡོད་པ་རེད་འོ་དེ་འདྲ་ཡིན་པ་ཡིན་དུས་འདི་ནི་དགག་པ། ཇི་ལྟར་མཐོང་ཐོས་ཤེས་པ་དག་འདིར་ནི་དགག་པར་བྱ་མིན་ཏེ་འདིར་ནི་སྡུག་བསྔལ་རྒྱུར་གྱུར་པ་བདེན་པར་རྟོག་པ་བཟློག་བྱ་ཡིན།

འོ་ད་གསུངས་པ་ཡིན་པ་རེད། ད་ཨེ་ནི་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་བསྡད་མཁན་གཅིག་ཁོ། རྐྱེན་ཚོགས་པའི་སྟེང་ནས་གྲུབ་པ་རེད། ལྟོས་པའི་སྒོ་ནས་གྲུབ་པ་རེད་བརྟེན་ནས་འབྱུང་བ་རེད་དེ། ཨེ་ནི་དེ་ལྟར་མ་ཡིན་པར་ཁོ་ཡང་དག་པའམ་ཁོ་རང་ལྟོས་པ་མེད་པའི་སྒོ་ནས་རང་དབང་གི་སྒོ་ནས་གྲུབ་པར་འཛིན་བསྡད་མཁན་གྱི་ཨེ་ནི་བློ་དེའི་དབང་གིས་ཨེ་ནི། འོ་ད་ཆགས་སྡང་གི་ཉོན་མོངས་སྐྱེས་དེ་ལ་བརྟེན་ནས་ལས་བསགས་དེ་ལ་བརྟེན་ནས་འཁོར་བར་ཡོང་གི་ཡོད་རེད། འོ་དེ་གསུངས་པ་ཡིན་པ་རེད། དེ་ག་ནང་བཞིན་གྱི་དེ། དང། རྩ་བ་ཤེས་རབ་ནང་ལོགས་ལ་ཡ། མ་རིག་འགགས་པར་གྱུར་ན་ནི་འདུ་བྱེད་རྣམས་ཀུན་འབྱུང་མི་འགྱུར། མ་རིག་འགགས་པར་གྱུར་པ་ནི་ཤེས་པས་དེ་ཉིད་མཐོང་བས་སོ། ད། ཤེས་པས། མ་རིག་པ་འགག་ཡ་དེ། ཨེ་ནི་དེ་ཁོ་ན་ཉིད་ཤེས་པའི་ཤེས་པ། ད། སྐྱེ། ཨེ་ནི་གོམས། དེའི་གོམས་པ་མངོན་དུ་གྱུར་པའི་སྒོ་ནས་ཨེ་ནི་མ་རིག་པ་དེ་ཟད་དགོས་རེད། ད་ག་ནང་བཞིན་གྱི་དབུ་མ་བཞི་བརྒྱ་པའི་སྐབས་ལ་ཡར། དངོས་པོ་རང་བཞིན་གྱིས་ཡོད་ན་སྟོང་མཐོང་ཡོན་ཏན་ཅི་ཞིག་ཡོད། དངོས་པོ་རྣམས་རང་བཞིན་གྱིས་གྲུབ་པ་ཡོད་ན། ཨེ་ནི་དངོས་པོ་རྣམས་རང་བཞིན་གྱིས་སྟོང་བའི་སྟོང་ཉིད་མཐོང་བ་ལ། ཨེ་ནི་དགོས་པ་གང་ཡང་ཡོད་མ་རེད་སྟོང་ཉིད་མཐོང་བ་དེ་ཕྱིན་ཅི་ལོག་གི་བློ་རེད། རེད་དེ། དང་ཨེ་ནི། རེད་དེ་དངོས་པོའི་གནས་ཚོད་ལ་ཡར་དངོས་པོ་རྣམས་རང་བཞིན་གྱིས་སྟོང་བ་ཡིན་པ་རེད། དངོས་པོ་རྣམས་རང་བཞིན་གྱིས་སྟོང། སྟོང་བ་རེད་དེ། ཡིན་ནའི། ད་ཨེ་ནི་ང་རང་ཚོ་ཐོག་མ་མེད་པ་ནས། ད་གཅིག་མ་རིག་པའི་གོམས་པའི་དབང་ལས་དངོས་པོ་རྣམས།

ད་དེ་ནས་སེམས་ལས་སྒྱུ་མ་གཞན་མིན་ཞིང་གཞན་མིན་པར་ཡང་མི་བརྟག་ན། དངོས་ན་ཇི་ལྟར་དེ་གཞན་མིན་ཞེས་ནས། ཡ་ད། ཕྱི་དོན་མེད་པས་ད་ཕྱི་རོལ་དོན་དུ་གྲུབ་པ་མེད་པས་ཨེ་ནི་སེམས་ལས། སྒྱུ་མ་སྟེ་སྒྱུ་མ་ལྟ་བུའི་གཟུགས་སོགས་སེམས་ལས་རྫས་གཞན་དུ་མེད་པ་སེམས་ལས་སྒྱུ་མ་རྫས་གཞན་དུ་ཡོད་པ་མིན་ཞིང། སེམས་ལས་སེམས་ལས་རྫས་གཞན་མིན་པ་སྟེ་སེམས་ཉིད་དུ་ཡང་མི་བརྟག་སྟེ་མི་བལྟ་ཞེ་ན། ཕྱི་དོན་གྱི།

དེ་དག་ལྟ་བྱེད་ཡིན་ཡང་སྒྱུ་མ་ལྟ་བུ་བདེན་པར་མེད་པ་ལ་ཨེ་ནི་མཚུངས་དགོས་པ་རེད། དེ་འདྲ་ཡིན་དུས་ད་གང་ལྟར་ཕྱི་རོལ་གཟུགས་སོགས་ཨེ་ནི་བདེན་པར་མེད་པ་སྒྱུ་མ་ལྟ་བུ་ཡིན་ན་ལྟ་བྱེད་སེམས་དེ་ཡང་བདེན་པར་མེད་པ་སྒྱུ་མ་ལྟ་བུ་ཡིན་དགོས་ཀྱི་རེད། མདོར་ན། གང་ཟག་གཅིག་པོ་དེ། གཟུང་བ་དང་འཛིན་པ་གཉིས་པོ་དེ་ལ་ཨེ་ནི་དཔེ་ཉེ་རིང་བྱེད་པ་ཡོད་མ་རེད། གཟུང་བ་དང་འཛིན་པ་གཉིས་ཀ་ལོ་ཡོད་ན་ཡོད་མཉམ་ཐ་སྙད་དུ་ཡོད་ན་ཡོད་མཉམ་རང་བཞིན་གྱིས་མེད་ན་མེད་མཉམ་ཡིན་དགོས་རེད།

དེ་འདྲའི་འབྲས་བུ་དང་བཏགས་ཡོད་འོག་པའི་བརྫུན་པའི་དོན་ཅན་གྱི་འཁོར་བ་དེ། ཨ་ནི། རྟེན་ས་དང། དངོས་པོ་དངོས་པོ་བདེན་གྲུབ་ཞིག་རྟེན་ཅན་ཞིག་ཡིན་དགོས་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་འཁོར་བ་བཏགས་ཡོད་དེ། རྟེན་ད་ཅིག་དངོས་པོ་བདེན་གྲུབ་ཞིག་ལ་བརྟེན་པ་ཅིག་མིན་ན་ནི། དེ་ནི་གཞན་དུ། ཨ་ནི། ད་ཅིག། ག་ཤོར་བུ་གའི། ངོ་གདོང་རང་ནི། བརྟེན་པ་བརྟེན་པ་རྫས་ཡོད་ལ། བརྟེན་པ་རྫས་ཡོད་ལ་ཡ། ག་སོགས་རེད་བྷི་ཀའི་བརྟེན་བསྡད་མཁན་གཅིག་གི་སྟེང་ནས་བཏགས་ཡོད་བཞག་རྒྱུ་མ་གཏོགས། དེ་འདྲས་ཀྱི་རྦད་བརྟེན་པ་མེད་མཁན་གཅིག་ཡིན་པ་ཡིན་ན་ཨེ་ནི་རྦད་ད་རི་བོང་རྭ་ནང་བཞིན་བྱས་ནས་གཏན་མེད་རང་ལ་བཞག་ཡོང་བ་ཡིན་དུས་དེ་ནི་གཞན་དུ་མཁའ་འདྲར་འགྱུར།

བརྟེན་པའི་ཆོས་སུ་མེད་པ་ཞིག་ལ་ཡང་བརྟེན་བསྡད་ཡོད་པ་ཡིན་ན་འཆིང་གྲོལ་སོགས་ཀྱི་བྱེད་པ་དང་ལྡན་པ་ཇི་ལྟར་འགྱུར་ཏེ་མི་འགྱུར། བྱེད་དང་ལྡན་པར་ཇི་ལྟར་འགྱུར། ཁྱོད་ཀྱི་སེམས་ནི་གྲོགས་མེད་པ་གཅིག་པུ་ཉིད་དུ་འགྱུར་བ་ཡིན། ཨུ་མ་ག་ས་དངོས་སྨྲ་བ་ཁྱོད་ཀྱི་ལུགས་ཀྱི་སེམས་ནི་གཟུང་འཛིན་གཉིས་སུ་འཁྲུལ་པ་སོགས་ཀྱི་གྲོགས་མེད་པར་རང་རིག་རང་གསལ་གཅིག་པུ་ཉིད་དུ་འགྱུར་བ་ཡིན། དེ་ལྟར་ན། གང་ཚེ། དངོས་སྨྲ་བ་ཁྱོད་ཀྱིས་འདོད་པ་དག་གི་སེམས་ནི། གཟུང་འཛིན། གཟུང་འཛིན། གཟུང་བ་དང་བྲལ་བ་སྟེ། གཟུང་བ་དང་བྲལ་བ། མདོར་ན་གཟུང་འཛིན་གཉིས་ཀྱི་སྣང་བ་དང་བྲལ་བ་དེའི་ཚེ། ཐམས་ཅད་སེམས་ཅན་ཐམས་ཅད་སེམས་དང་ལྡན་པ་ཐམས་ཅད། དང་པོ་ཉིད་ནས། དེ་བཞིན་གཤེགས་པ་ཅིས་མ་ཡིན། དང་ཡིན། གཟུང་འཛིན་གཉིས་སུ་སྣང་བའི་གཉིས་སྣང་དང་བྲལ་བའི་སེམས་རང་རིག་རང་གསལ་གཅིག་པུ་ལྷག་བསྡད་པ་ཞིག་ན།

སྒྱུ་མ་ལྟ་བུར་ཤེས་ན་ཡང་ཇི་ལྟར་ཉོན་མོངས་ལྡོག་འགྱུར་ཏེ། གང་ཚེ། སྒྱུ་མའི་བུད་མེད་ལ་དེ་ཉིད་བྱེད་ཀྱང་དེ་བྱེད་ཉིད་ཀྱང་ཆགས་སྐྱེ་འགྱུར། དབུ་མ་པ་ཁྱོད་རང་གིས། ཆོས་ཐམས་ཅད་སྒྱུ་མ་ལྟ་བུ་ལ་བལྟས་ནས། སྒྱུ་མ་ལྟ་བུར་མཐོང་བ་འདི། ད་གི་ཡི་གེ་བཏགས་ཏེ་བདེན་པར་རྟོག་པ་བཟློག་བྱ། ཆོས་ཐམས་ཅད་པའི་སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་ལ་བལྟ་བའི་སྒོ་ནས། བདེན་པར་རྟོག་པ་འདི་ཁྱོད་རང་གིས་བཟློག་གི་ཡིན་ཟེར་གྱི་ཡོད་རེད་དེ། འདི་ལ་ཨ་ནི་ངེས་པ་མི་འདུག། དཔེར་ན། ད་ཅིག་སྒྱུ་མ་ལྟ་བུར་ཤེས་ན་ཡང་ཇི་ལྟར་ཆགས་སོགས་ཀྱི་ཉོན་མོངས་ལྡོག་པར་འགྱུར་ཏེ་དཔེར་ན། གང་གི་ཚེ། སྒྱུ་མའི། ད་སྒྱུ་མ་མཁན་གྱིས་སྒྱུ་མའི་བུད་མེད། སྤྲུལ་ཏེ་སྒྱུ་མའི་བུད་མེད་ཕལ་གྱིས་སྣང་ནས་ཡོང་དུས། སྒྱུ་མའི་བུད་མེད་དེ། བྱེད་པ་པོ། སྤྲུལ་ག་དུ་སྟེ། སྒྱུ་མ་མཁན་ཁོ་རང་ཉིད་ཀྱང། ད་སྒྱུ་མའི་བུད་མེད་དེ་སྒྱུ་མར་ཤེས་བཞིན་དུ་དེ་ལ་དམིགས་ནས་ཆགས་པ་སྐྱེ་བར་འགྱུར་བ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་སྒྱུ་མ་ལྟ་བུར་ཤེས་ན་ཡང་ཨེ་ནི། ཡུལ་དེ་ལ་དམིགས་པའི་ཆགས་པ་ལྡོག་པའི་ངེས་པ་མི་འདུག་ཟེར་ནས། ཟེར་ནས་ད་རྩོད་པ་དེ་བཀོད་ནས། ད་དེ་ལ་ཡང་རང་ལུགས་ཀྱིས། དེ། འགྲིག་གི་མ་རེད། དེ་བྱེད་པ་ནི་ཤེས་བྱ་ལ་ཉོན་མོངས་བག་ཆགས་མ་སྤངས་པ། ཟེར་ནས། སྒྱུ་མ་བྱེད་མཁན། སྒྱུ་མ་སྤྲུལ་མཁན་གྱི། རང་ཞིག་སྒྱུ་མ་མཁན། དེ་ལ་ནི། སྤྱིར། ཤེས་བྱ་ལ། བདག་ཉོན་མོངས་པའི་ཉོན་མོངས་བག་ཆགས་ཏེ། ཉོན་མོངས་སྐྱེ་ཡག་གི། ད་ཆ་ད་ཆགས་སྡང་གི་ཉོན་མོངས་སྤྱིར་བཏང་གི་ད་ཆགས་སྡང་ཆགས་སྡང་ལ་སོགས་པའི་ཉོན་མོངས་སྐྱེ་ཡག་གི། ད་བག་ཆགས་སམ། གང་དག་ཡོད་ཉེས་པའི་བདེན་འཛིན་གྱི་ད་བདེན་འཛིན་གྱི། བདེན་པར་འཛིན་པ་དེ་མ་སྤངས་པ་ཡོད་པ་ཡིན་དུས་ཙང་ནས་དེའི་དབང་ལས་ཨེ་ནི་ཉོན་མོངས་སྐྱེ་གི་ཡོད་རེད་དེ་འདྲ་ཡིན་དུས་སྐབས་འདིར་ཨེ་ནི་ཁོ་རང་གིས་སྤྲུལ་བཞག་པའི་སྒྱུ་མའི་བུད་མེད་བདེན་པར་སྣང་ནས་ཡོང་དུས་དེ་ལ་བདེན་པར་ཞེན་པའི་སྒོ་ནས། ཨེ་དེ་ལ་ཡོད་པའི་ཆགས་པ་སྐྱེ་གི་རེད། སྒྱུ་མའི་བུད་མེད་བུད་མེད་ལ་མ་འཛིན་ན་ཡང་སྒྱུ་མའི་བུད་མེད་ག་ད་སྒྱུ་མའི་བུད་མེད་ཀྱི་ཡིད་དུ་འོང་བའི་གཟུགས་བདེན་གྲུབ་སྣང་བདེན་གྲུབ་ཏུ་ཞེན་པ་དེའི་དབང་གིས་དེ་ལ་ཡོད་པའི་འདོད་ཆགས་སྐྱེ་ཐུབ་གི་རེད། མ་སྤངས་པ་དེས་ན་དེ་མཐོང་བ་ན་དེ། སྟོང་ཉིད་བག་ཆགས་ཉམ་ཆུང་ཉིད། དེས་ན། སྒྱུ་མ་མཁན་དེས་རང་གིས་བྱས་པའི་སྒྱུ་མའི་གཅིག་གཟུགས་དང་ཁ་དོག་མཛེས་པ་ལ་དམིགས་ནས་ཆགས་པ་སྐྱེ་ཡོང་ཡང་དེ།

མདོར་ན་དངོས་པོར་རྟོག་པའི་བག་ཆགས་སྤོང་བར་འགྱུར་ཞིང། ཅི་ཡང་མེད་ཅེས་གོམས་པས་ནི། སྤྲོས་པ་མཐའ་དག་ཉེ་བར་ཞི་བ་ལགས། དེ་དག་གིས་ནི། དངོས་པོ་རང་བཞིན་གྱིས་སྟོང་བས་སྟོང་པ་དེ་ཡང་རང་བཞིན་གྱིས་སྟོང།

སྟོང་པ་ཉིད་ཁོ་རང་ཡང་ཨེ་ནི། རང་ངོ་བོ་ཉིད་ཀྱིས་མ་གྲུབ་པ། སྟོང་པ་ཉིད་ཁོ་རང་ཡང་དངོས་པོར་ཞེན་པ་ལྡོག་གི་ཡོད་རེད། འོ་དེ་འདྲ་འདྲ་བོ། ཅི་ཡང་མེད་ཅེས་གོམས་པ་ལས་ནི། རང་བཞིན་གྱི་སྟོང་ཉིད་བདེན་གྲུབ་ལ་འཛིན་པའམ་བདེན་མེད་བདེན་པར་འཛིན་པ་དེ་ཡང་ཕྱིས་ནས་སྤོང་བར་འགྱུར། གང་ཚེ་གང་ཞིག་མེད་དོ་ཞེས། གང་ཚེ། ད་དུས་གང་གི་ཚེ་དངོས་པོ་གང་ཞིག་ངོ་བོས་གྲུབ་པ་མེད་དོ་ཞེས་བརྟག་བྱའི་དངོས་པོ་མི་དམིགས་པ་མ་རྙེད་པ་དེའི་ཚེ།

གང་ཚེ་གང་ཚེ་གང་ཞིག་མེད་དོ་ཞེས་བརྟག་བྱའི་དངོས་པོ་མི་དམིགས་པ་དེ་ཚེ་དངོས་མེད་རྟེན་བྲལ་བ་བློ་ཡི་མདུན་ན་ཇི་ལྟར་གནས། གང་ཚེ་དངོས་དང་དངོས་མེད་དག་བློ་ཡི་མདུན་ན་མི་གནས་པ་དེ་ཚེ་རྣམ་པ་གཞན་མེད་པས་དམིགས་པ་མེད་པར་རབ་ཏུ་ཞི། གང་གི་ཚེ། མཉམ་གཞག་གང་གི་ཚེ། དངོས་པོ་དང་དངོས་མེད་ལ་སོགས་པ་ཡང་ན་དངོས་པོ་ཆོས་ཅན་དངོས་མེད་ནི་ཆོས་ཉིད། འོ་ན། གང་ཡང། གང་ཟག་དངོས་པོ་གང་ཡིན་དང་དངོས་པོ་ཆོས་ཅན་དང། དངོས་མེད་དང་ཆོས་ཉིད་ཆོས་ཉིད་ཁོ་རང་མ་གཞི་དངོས་པོ་དངོས་པོའི་རང་བཞིན་བཙལ་ནས་དངོས་མེད་ཆོས་ཉིད་དེ་རྙེད། ད་ཡང་དང་ད་དངོས་པོའི་དངོས་པོའི་ཆོས་ཉིད་ཟེར་ནས་ད་དགག་བྱ་བཀག་ཙམ་དེ་གའི་སྒང་ལ་བཞག་རྒྱུ་མ་གཏོགས་དགག་བྱ་བཀག་ཙམ་དེ་དངོས་པོའི་ཆོས་ཉིད་ཡིན་བསམ་པའི་ད་ཅིག་ཡང་འཛིན་བྱེད་འཛིན་པའི་ཀླད་པར་བྱུང་བ་ཡིན་ན་དེ་དངོས་པོའི་ཆོས་ཉིད་ཡིན་བསམ་པ་ངས་དངོས་པོའི་ཆོས་ཉིད་རྟོགས་ཀྱི་ཡོད་བསམ་པ་རེ་བྱས་པ་ཡིན་ན་སྟོང་ཉིད་རྒྱང་ཆད་དུ་སྣང་ནས་ཨེ་ནི།

རང་བཞིན། འོ་ན་ནི་བའི་སྤྲོས་པའི་དམིགས་པ་མཐའ་དག་པས་ནི་བ། ཉེ་བར་ཞི་ནས་ཡོད་པ་ཡིན་དུས་དམིགས་པ་མེད་པར་རབ་ཏུ་ཞི་ཟེར། ད་དེ་མཉམ་གཞག་གི་སྐབས་ལ་ཡང་ནི། ཉམས་མྱོང་འདུག་སེ་སྐྱེ་ཡོང་བ་ཡིན་པ་རེད་དེ། མཉམ་གཞག་གི་སྐབས་ལ་ཡང་ཉམས་མྱོང་དེ་སྐྱེས་ནས་ཡོད་དུས་ད་དེའི་ལག་རྗེས་ལ་ཁོ་ལ་མཉམ་གཞག་དེ་ལས་ལངས་པའི་རྗེས་ཐོབ་ཀྱི་སྐབས་ལ་ཡང་ནི་གཟུགས་སོགས་ཀྱི་ཆོས་དེ་ཡིན་ཏེ། བདེན་པར་གྲུབ་པ་སྣང་ཡོང་གི་ཡོད་པ་རེད། འདི་དང། དེ་ན། ཨེ་ནི། གང་དག་ཡིན། སངས་མ་རྒྱས་བར་དུ་དེ་ན། ཨེ་ནི་གོ། དེ་དེ་གི་ཡང། མཉམ་གཞག་ག་ས་མཉམ་གཞག་རྣམ་པར་མི་རྟོག་པའི་སྐབས་ལ་མ་གཏོགས་པ་ཅིག་གིས་རྗེས་ཐོབ་སྐབས་ལ་ཡང་དེ་ན་སངས་མ་རྒྱས་བར་དུ་ཁོ་ཡོང་གི་ཡོད་པ་ཡིན་དུས་ཙང་ནས། དེ་ན་ད་ཡོང་གི་ཡོད་རེད་དེ། ཡིན་ན་ཡང། གང་དུ་སྣང་བ་དེ་སྟོང་པ་ཅིག། ཉམས་མྱོང་གི་སྟེང་ནས་ད་ངེས་ཏེ་ཡོད་པ་ཡིན་དུས། ཨེ་ནི། ད་ཅིག་དངོས་པོ་བདེན་གྲུབ་གཞི་ལ་བཞག་ནས། དེ་ལས་ནི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་སྒྲོ་བཏགས་ནས་བཟང་དང་ངན་གྱི། བཟང་ངན་དུ་ཞེན་ནས་འཛིན་པ་སྐྱེས་ཏེ་ཡང་ཆགས་སྡང་གི་བློ་གཅིག་དེ་མི་ཡོང་བ་ཡིན་པ་རེད། འོ་དེ་འདྲས་ཀྱི་སྟེང་ནས། རྗེས་ཐོབ་ཀྱི་སྐབས་ལ་ཡང་ཉོན་མོངས་ཤུགས་ཆུང་ཤུགས་ཆུང་འགྲོ་ཡང་ཆེ། དེ་ཡང་སྟོང་ཉིད་རྟོགས་ཙམ་གྱིས་ཉོན་མོངས་ཆུང་དུ་འགྲོ་གི་ཡོད་མེད་ཁག་པོ་རེད། ག་ལེ་ག་ལེ་ལ་ཡག་པོ་ག་ལེ་ག་ལེ་གོམས་གོམས་གོམས་ཡོང་དུས། རིམ་པས་རིམ་པས་རིམ་པས་བྱས་ནས། ཐབས་ཀྱི་ཉམས་ལེན་དེའི་སྟེ་གེགས་པའི་ཟུང་དུ་འབྲེལ་ནས་ཐབས་ཀྱི་ཉམས་ལེན་ཤེས་རབ་ཀྱི་ཉམས་ལེན་དེ་གཉིས་པོ་དེ་ཕན་ཚུན་གཅིག་གྲོགས་སུ་གཅིག་སོང་ནས་དེ་འདྲའི་གི་ཉམས་ལེན་གྱི་སྟེང་ནས་ནི་ལོ་དང་ཟླ་བ་བསྲིངས་བྱས་འགྲོ་ཡོང་དུས་ནི་ག་ལེ་ག་ལེ་ག་ལེ་ལེ་ཡ་སེམས་ལ་འགྱུར་བ་དང། ག་ལེ་ག་ལེ་ག་ལེ་ལེ་ཡ་ནི་འགྱུར་བ་ཐེབས་ཡོང་བ་ཅིག་དེ་འདྲ་ཡིན་ཟེར། འོ་མི་དགོས་པ་རེད་དོ་ཞེས་ད་དེ་ལྟར་བྱ་བྱ། འོ་དེ་ལྟ་བུའི་ཚུལ་གྱིས་ནི།

ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་ཁོང་གིས། ཨེ་ནི། ཅེས་ལོ་མང་པོ་གཅིག་ནས་བ་དེ་ཉིན་རེ་ཉིན་རེ་བྱང་ཆུབ་སེམས་ཀྱི་བསྟོད་པ་ཤོ་ལོ་ཀ་རེ་རེ་རེ་རེ་ལྗགས་རྩོམ་གནང་ནས། ད་ཅིག་ཉི་མ་རེ་ལ་ཡ་གཅིག་འཆད་རྩོད་རྩོམ་གསུམ་གྱི། ཅིག་ག་སོགས་ད་གསར་བྱས་རེ་བྱས་བྱས་རེ་ཞིག་གནང་གི་ཡོད་ས་རེད། ཨེ་ནི་དེ་ནས་ད་ཁོ་ཉིན། ཉི་མ་རེ་རེ་ལ་བསྟོད་ཤོ་ལོ་ཀ་རེ་རེ་རེ་རེ་ལྗགས་རྩོམ་གནང་ནས་འདུག་སེ་ཡོད་བལྟས་དུས་ཨེ་ནི་གཞུག་གུར་ད་ཁོ་ཡ།

ཨེ་ཐ་སི་མདའ་བཅད་བཞེངས་བྱེད་དགོས་ཞེས་པ་རེད། ཡོ་སིན། ངས་དེ་ཞུ་ས་དེ་ཝར་ན་སི་ཁོང་མི་ག་དང་མུ་ཏིག་པའི་ལྷ་ཁང་ཅིག་གི་ཐོག་ཁ་དེ་ཅོག་སོ་ལ་ཁག་པ་ཆུང་ཆུང་ཅོག་རེད། ཨེ་ནི་ཁོ་རང་ཝང་གུ་ཉམས་དོ་ལི་ཡ་ཁྲེ་ཤང་ཙི་པ་ཝང་གུ་རེད། ཝང་གུ་ཉམས་དོ་ལི་ཡ་ཡི་གི་ཐོག་ཁ་དེ་ཤིབ་སུང་ཅོག་དེ་རང་ནས་ཞུ་བསྡད་ཡོད་རེད། ངས་དེ་ཞུ་ག་ཅི་མི་ཡིན་ཧོབ་ཐ་ལི་ཡ་རིམ་བཞི་ག་བ་ཞུ་ཡོད་ཟེར་ངས་བཙན་བྱོལ་བྱས་ཨེ་རིམ་བཞི་སིམ་ཤ་དེ་ཁུ་སྐྱོར་ཧྲིལ་དུ་འགྲོ་དགོས་གི།

ཀུན་སྤྱོད་ཀྱི་རིམ་པ་རྣམས་ལེགས་པར་གསལ་བཏབ་པའི་ངང་ནས་གསན་པར་ཞུ། ད་གསན་པར་བྱ་བ་དམ་པའི་ཆོས། ཨེ་ནི་སྤྱོད་འཇུག་ལེའུ་བཅུ་ཡོད་པའི་ནང་གི་དང་པོ་ལེའུ། བར་ཨེ་ནི་ཕན་ཡོན་གྱི་ལེའུ། ཨེ་ནི་བཤགས་པའི་ལེའུ། བྱང་ཆུབ་ཀྱི་སེམས་བཟུང་བའི་ལེའུ། དེ་ནས་ཨེ་ནི་བག་ཡོད་ཀྱི་ལེའུ་ཤེས་བཞིན་གྱི་ལེའུ། འོ་དེ་ནས་ཨེ་ནི་བར་གོ་སྟེ། བཟོད་པའི་ལེའུ། བརྩོན་འགྲུས་ཀྱི་ལེའུ། བསམ་གཏན་གྱི་ལེའུ་དང་བཅས་པ་དེའི་རིགས་ཟིན་ནས། ད་ཨ་ད་སྐབས་སུ་བབ་པ་ཤེས་རབ་ཀྱི་ལེའུ་བྱས་ནི། ཨ་ད།

ཨོ་ད་དེ་ལ་ཡང་ནི་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་ཆ་ཡིན་དགོས་ཡོད་རེད། ཨོ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་རང་ཅག་གི་ཆགས་སྡང་ལ་སོགས་པ། མདོར་ན། བློ་ཅིག་བདེན་འཛིན་གྱི་གཏི་མུག་ལ་ཡང་བརྟེན་དགོས་ཡ་གི། ཨེ་ནི་བློ་ཡི་རིགས་མཐའ་དག་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཨེ་ནི་གནོད་ཡོང་མཁན། ཨེ་ནི་བདེན་འཛིན་གྱི་རྩ་བ་བྱེད་མི་དགོས་མཁན་གྱི། ཨེ་ནི་ཅིག་དད་པ་དང་སྙིང་རྗེ་ལ་སོགས་པ་ང་རང་ཚོ་ལས་དང་པོ་པ་ལ་ཡང། ཅིག་བདེན་འཛིན་གྱི་སྤུས་ཀའི་རྐྱེན་བྱས་ནས་དད་པ་ཤུགས་ཆེན་པོ་སྐྱེ་བ་དང་སྙིང་རྗེ་ཤུགས་ཆེན་པོ་སྐྱེ་བ་ཡོང་མདོག་ཁ་པོ་རེད་དེ། ཡིན་ནའི་རྩ་བ་དད་པ་དང་སྙིང་རྗེ་ལ་ཡང་བདེན་འཛིན་གྱི་ཨེ་ནི། གཞི་རྟེན་བྱེད་དགོས་ཡག་ཅིག་མེད་པ་ཡིན་པ་རེད། འོ་དེ་འདྲ་སོང་བ་ཡིན་དུས་ཙ་ནས་བདེན་འཛིན་གྱི་གཞི་རྟེན་བྱེད་མི་དགོས་མཁན་གྱི། དགེ་བའི་བློ་དེའི་གྲས་ལ་ཡང་ཨེ་ནི་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་རྒྱབ་སྐྱོར་བྱས་ཡོང་གི་ཡོད་རེད། འོ་ད་འདུག་སེ་བྱས་ནས་དངོས་སུ་ཨེ་ནི་ང་རང་ཚོའི་རང་གཞན་ཕུང་བར་བྱེད་ཡག་གི་ཉོན་མོངས་ཟེར་ཡག་དེ་ལ་ཡང། དེ་དག་ཨེ་ནི་བྱམས་སོགས་རྨོངས་དང་འགལ་མེད་ཕྱིར་ཤིན་ཏུ་ཉེས་པ་ཚར་གཅོད་མིན་བྱས་ནས། ཅིག་བྱམས་པ་ལ་སོགས་པ་འདི་ཚོའི་གྲས་ཀྱིས། རེ་དང། ཨ་ནི་བརྒྱུད་ནས་དང། ཉོན་མོངས་སྤོང་ཡག་ཐོག་ལ་འགྲོ་ཡག་དེ་ཡོང་གི་རེད་དེ་དངོས་སུ་བྷི་ཀའི། ཨ་ནི། རེ་དང་ཅིག། ག་ཞོག་རེ་བྷི་ཀའི། ཉོན་མོངས་ཀྱི་རྩ་བ། ཨ་ནི་ཅིག་གཏི་མུག། གང་ཟག་ཨ་ནི། གང་ཟག་གི་བདག་ཏུ་འཛིན་པ། ཡང་ན་གང་ཟག་རང་རྒྱལ་ཐོས་པའི་རྫས་སུ། ལྟ་བས་ཡིན་ནི་ཅིག་གདགས། བདག་འཛིན་རྣམས། ཡང་ན་གང་ཟག་རང་བཞིན་གྱིས་གྲུབ་པར་འཛིན་པའི་ཨ་ནི། བདག་འཛིན་ནམ་བདེན་འཛིན། འོ་ད་འདི་ཚོའི་གྲས་ལ་ཡང་དངོས་སུ་བས་གནོད་བྱ་གནོད་བྱེད་བྱས་ནས་འཛིན་སྟངས་འགལ་བའི་སྒོ་ནས་གནོད་པ་དེ། བྱེད་ཐུབ་ཀྱི་མེད་པ་རེད། བྱམས་སོགས་རྨོངས་དང་འགལ་མེད་ཕྱིར་ཤིན་ཏུ་ཉེས་པ་ཚར་གཅོད་མིན། རྨོངས་པ་དང་འཛིན་སྟངས་འགལ་བའི་ཨེ་ནི་བའི་འགལ་ཟླ་ལ་སོང་བསྡད་པ་ཞིག་མིན་པ་ཡིན་དུས་ཨེ་ནི་དེ་ཡིན་ནི་བས་གནོད་བྱ་གནོད་བྱེད་ལ་འགྲོ་ཐུབ་ཀྱི་མ་རེད་ཟེར་ནས་གསུངས་ཡག་དེ་འདྲ་ཡིན་པ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་ཙ་ནས་ཨོ་ཅིག་བློ་ངན་དེ་ཚོའི་རྩ་བ་ཨེ་ནི་རང་ཅིག། ཉོན་མོངས་ཀྱི་བློ་དེ་ཨེ་ནི་བས་མེད་པ་བཟོ་མཁན་དེ་དངོས་གཞི་བས་གོ་མཚོན་རེད་པ་དེ་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་ཞལ་ཞལ་ལ་འདུག་སེ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས།